ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་རེས་གཟའ་ཟླ་བའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་མགོན་མེད་ཨ་འགྲུལ་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག། དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་མངའ་སྡེ་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཞབས་སོར་བདེ་བར་འཁོད་གནང་བ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་ཉིན་མོར། བལ་ཡུལ་ནང་བོད་མིར་དམ་དྲག་བྱས་ཡོད་པའི་སྐོར་དང། དེ་ནས་ཉེ་ཆར་བོད་དོན་ལས་འགུལ་ཚོགས་པ་ཁག་དྲུག་གི་གཞོན་སྐྱེས་སྐུ་ཚབ་རྣམ་པས་བདུན་ཕྲག་གཅིག་གི་རིང་རྒྱ་གར་རྒྱལ་ས་ལྡི་ལིར་རྒྱ་གར་གཞུང་ལ་བོད་དོན་ཞུ་སྐུལ་གྱི་ལས་འགུལ་ཞིག་སྤེལ་གནང་ཡོད་པའི་སྐོར་གནས་འདྲི་ཞུས་པ་ཞིག་དང། མཇུག་ཏུ་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་ངོས་འཛིན་ཞུས་པ། དེས་འཚེ་བ་མེད་པའི་འཐབ་རྩོད་ཀྱི་ཐབས་ལམ་དང་བོད་མིའི་འཐབ་རྩོད་ཀྱི་བདེན་རྒྱབ་ལ་ཕན་ནུས་ཇི་ལྟར་འབྱུང་མིན་ཐད་གླེང་མོལ་ཞུས་པ་བཅས་གཤམ་ན་རིམ་པས་གསན་གནང་གི་རེད། ཐེངས་འདིའི་གསར་འགྱུར་སྙན་སྒྲོན་མ་ཞུས་གོང་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་མངའ་སྡེ་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཞབས་སོར་བདེ་བར་འཁོད་གནང་བའི་སྐོར། དེ་གའི་གསར་འགོད་པ་པ་སངས་ཚེ་རིང་ལགས་བཏང་གནང་བའི་གནས་ཚུལ་འདི་གཤམ་ན་གསན་གནང་གི་རེད། འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདི་ཚེས་བཅུ་གཅིག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་མཁའ་ལམ་བརྒྱུད་སྦག་བྲོ་རའི་གནམ་ཐང་དུ་ཞབས་སོར་བདེ་བར་འཁོད་ཡོད་པ་དང་སྦག་བྲོ་རའི་གནམ་ཐང་ནས་མགོན་པོ་གང་ཉིད་མཆོག་ཐད་འཕུར་གནམ་གྲུ་བརྒྱུད་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་གི་ཉེ་འདབས་སུ་ཆགས་པའི་ལི་པིང་དམག་སྒར་གནམ་གྲུ་བབས་ཐང་དུ་ཞབས་སོར་བཀའ་དྲིན་བདེ་བར་འཁོད་ཡོད་པ་རེད་སྐབས་དེར་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པྲེམ་སིང་རྟ་མང་གོ་ལེ་མཆོག་གི་ནང་མི་སྐུ་འཁོར་དང་མངའ་སྡེའི་གྲོས་ཚོགས་ཚོགས་གཙོ་ཨ་རུན་ཨུ་པྲེ་ཏི་མཆོག་མངའ་སྡེའི་སྤྱི་ཁྱབ་དྲུང་ཆེ་མཆོག་དང་གཞན་བློན་ཆེན་ཁག་གཅིག་ནས་ཕེབས་བསུ་གཟབ་རྒྱས་ཞུས་ཡོད་པ་མ་ཟད་ཕེབས་ལམ་གཡས་གཡོན་དུ་རིས་མེད་དགོན་སྡེ་ཁག་གི་དགེ་འདུན་པ་རྣམས་ནས་བཀྲ་ཤིས་པའི་མཆོད་རྫས་སྣ་ཚོགས་ཐོགས་ཏེ། སེར་སྦྲེངས་དང་ཀ་རྡོར་སྒང་གསུམ་ཁུལ་ནས་ཕེབས་པའི་དད་ལྡན་མང་ཚོགས་ཀྱིས་ལག་ཏུ་བདུག་སྤོས་དང་མེ་ཏོག་མཇལ་དར་སོགས་ཐོགས་ཏེ་ཕེབས་བསུ་གཟབ་རྒྱས་ཞུས་གནང་སོང། ཕེབས་བསུའི་སྐབས་སྒང་ཏོག་སྒོར་གཞས་ཚོགས་པའི་ཚོགས་མི་ཡོངས་ནས་སོ་སོའི་རིག་གཞུང་གི་ཆས་གོས་ལེགས་པར་གྱོན་ཏེ་ཕེབས་ལམ་གཡས་གཡོན་དུ་རིག་གཞུང་གཞས་སྣ་འཁྲབ་སྟོན་གྱི་ལམ་ནས་གླུ་གར་གྱི་མཆོད་པ་འབུལ་གནང་སོང་སྐབས་དེར་སྒང་ཏོག་སྒོར་གཞས་ཚོགས་པའི་ཚོགས་གཙོ་བསྟན་འཛིན་འགྱུར་མེད་ལགས་ཀྱིས་ད་རེས་སྒོར་གཞས་ཚོགས་པའི་ཚོགས་མི་བརྒྱ་དང་བཅུ་གསུམ་ནས།

དེ་རིང་དེ་ང་ཚོ་བརྒྱ་དང་བཅུ་གསུམ་ཡོད་རེད་སང་ཉིན་ཕ་གའི་ཆོས་རའི་ནང་ལ་ང་ཚོ་མི་བརྒྱ་དང་བཅུ་གསུམ་གྱིས་གྲ་སྒྲིག་ཞུས་ཡོད་རེད་དེ་གང་ཡིན་ཟེར་ན་གོང་ས་མཆོག་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་གི་ཡིན་ཟེར་ཞལ་བཞེས་བཟང་པོ་ཐོབ་པའི་དེའི་རྟགས་རྟེན་འབྲེལ་བྱས་ནས་ང་ཚོས་གྲ་སྒྲིག་ཞུས་ཡོད་རེད་ཞུས་པ་ཡིན། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་དད་ལྡན་པ་ཁག་ཅིག་ལ་ད་རེས་གོང་ས་མཆོག་སྐུ་དངོས་སུ་འབྲས་ལྗོངས་ནང་ཞབས་སོར་འཁོད་པ་དང་ཁོང་གི་ཞལ་མཇལ་ཐོབ་རྒྱུའི་སྐལ་བཟང་གི་གོ་སྐབས་ཐོབ་པར་དགའ་ཚོར་ཆེ་ལོས་བྱུང་ཡོད་པའི་ཐད་བཅར་འདྲི་ཞུས་པར་རང་ལོ་བརྒྱད་ཅུ་གྱ་གཉིས་སོན་པའི་ཕ་བཀྲ་ཤིས་ལྷག་པ་ལགས་ཀྱིས། ལགས་ང་ལ་སེམས་པ་སྐྱིད་པོ། དེ་ནས་ད་ནས་ད་མི་རྒན་གོག་རེད་ལ་ས་ས་གནས་ལ་ཕེབས་པ་དེ་ལ་ཚང་མ་ལ་ཡ་ཐུགས་རྗེ་ཆེ་ཟེར་ཞུ་ཡ་ཡིན་ད་སྙིང་ཐག་པ་ནས་ད་དེ་ད་ལོ་འབྲས་ལྗོངས་ལ་ཕེབས་ཀྱི་མ་རེད་བསམ་ནས་སྔོན་མ་དེ་དུས་སུ་སེམས་པ་ཕམ་སོང་དེ་ད་ད་ནས་སྤུ་ར་གཅིག་གསེར་གྱི་མཆོད་རྟེན་རྙེད་པ་འདྲ་བོ་ཞིག་དེ་འདྲའི་སེམས་པ་དགའ་བོ་བྱུང་སོང་ལ། ཡང་ས་གནས་ཡུལ་མི་དད་ལྡན་པ་བྷི་ཇིམ་ལེབ་ཅཱ་ལགས་ཀྱིས། ཨ་མི་ལི་སོགས་དེ་ཚེ་བཅད་ང་གནམ་སྒོ་ཚེ་བརྒལ་མ་བྱེད་ཨ་མི་སྤྱན་རས་བརྗིད་ལ་ཡི་སོམ་བྱེད་ར་ཨ་མི་ལི་དབུ་ཡི་སྒོ་ས་མ་ནི་སྒོར་སོང་ངོ། ང་ཚོས་ཉིན་ལྟར་ཚེས་པ་བཅོ་ལྔ་གནམ་གང་དང་ཚེས་པ་བརྒྱད་ཉིན་ཁོང་འཕགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་བསམ་ནས་མ་ནི་གསོག་སྒྲུབ་གནང་གི་ཡོད་ད་རེས་ཁོང་སྐུ་དངོས་སུ་འབྲས་ལྗོངས་ནང་ཞབས་བཅག་གི་ཡོད་དུས་ང་ཚོ་ཧ་ལས་པའི་དགའ་ཚོར་དང་མིག་ནས་མིག་ཆུ་རང་དབང་མེད་པར་ཤོར་གྱི་འདུག། ཡང་སྒང་ཏོག་ས་གནས་བུད་མེད་ཚོགས་གཞོན་རིན་འཛིན་ལགས་ཀྱིས་འབྲས་ལྗོངས་མངའ་སྡེ་གཞུང་ནས་ད་རེས་གོང་ས་མཆོག་ས་གནས་སུ་གདན་ཞུ་གནང་བར་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་ཐུགས་རྗེ་ཆེ་ཞུས་གནང་སོང། ད་ཚང་མ་དགའ་ནས་བསྡད་བསྡད་ཡོད། ཨ་ནི། ང་ཚོ་འབྲས་ལྗོངས་གཞུང་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་གང་ཅི་ལབ་ན། འབྲས་ལྗོངས་གཞུང་གི་བཀའ་དྲིན་གྱིས་ཨ་ནི་དེ་རིང་སྐྱབས་མགོན་རིན་པོ་ཆེ་ཕེབས་ཀྱི་ཡོད་རེད། ཨ་ནི་ང་ཚོ་འབྲས་ལྗོངས་གཞུང་གི Chief Minister འགོ་ལེ་ཟབ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་ནི་ཨ་མི་མང་ཚང་མ་བསོད་བདེ་ཆེན་པོ་ཡིན་བསམ་གྱི་འདུག། སྔོན་འཆར་ལྟར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཁ་སྔོན་ཕྱི་ཟླ་བཅུ་པའི་ཚེས་བཅུའི་ཉིན་འབྲས་ལྗོངས་སུ་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་ན་ཡང་འབྲས་ལྗོངས་ནང་གློ་བུར་དུ་ཆུ་ལོག་གི་དོན་རྐྱེན་བྱུང་བའི་རྐྱེན་གྱིས་མགོན་པོ་མཆོག་གི་མཛད་འཆར་ལ་འགྱུར་བ་ཕྱིན་ཏེ་ཁོང་འདི་ཚེས་བཅུ་གཅིག་ནས་བཅུ་བཞི་བར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཐོག་ཏུ་བཞུགས་ཞག་མཛད་རྒྱུ་ཡིན་པ་རེད། ད་རེས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་ལྟར་བྱས་ན་འདི་ཚེས་བཅུ་གཉིས་ཉིན་སྒང་ཐོག་དཔལ་འབྱོར་རྩེད་ཐང་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་དད་ལྡན་མང་ཚོགས་ལ་ལག་ལེན་སོ་བདུན་མའི་སྒོ་ནས་ཆོས་འབྲེལ་གསུང་ཆོས་སྩོལ་གནང་མཛད་རྒྱུ་དང་ཕྱི་ཚེས་བཅུ་གསུམ་ཉིན་འབྲས་ལྗོངས་མངའ་སྡེ་གཞུང་ནས། ཉིན་གུང་གི་ལྗགས་སྨིན་འདེགས་འབུལ་ཞུ་རྒྱུ་དང་དེ་ནས་ཕྱི་ཚེས་བཅུ་བཞི་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་ནུབ་བྷངྒཱལ་གྱི་མངའ་སྡེ་ས་ལུ་གྷ་རའི་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོག་ཆོག་གི་ཐོག་ནས་ཆོས་འབྲེལ་སྐྱོང་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་འདུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་འབྲས་ལྗོངས་ཀྱི་ཆིབས་བསྒྱུར་འདི་ནི་མངའ་སྡེ་གཞུང་རང་གི་ཐོག་ནས་གདན་ཞུ་གསོལ་འདེབས་ཞུས་པ་ཞིག་ཡིན་པ་རེད། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ

བལ་ཡུལ་ཀ་ཐ་མན་གྲུ་བོད་མིའི་བདེ་དོན་ལས་ཁང་གི་གོ་སྒྲིག་འོག་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་ནང་རྟེན་གཞི་བྱས་པའི་ཕ་ཤིང་བྲག་དཀར་དགོན་པར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ན་གྲགས་ཆེ་བའི་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་དེ་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་སྲུང་བརྩི་ཞུ་རྒྱུའི་གྲ་སྒྲིག་བྱས་འདུག་ཀྱང་བལ་ཡུལ་ཉེན་རྟོག་པའི་དམ་དྲག་གིས་དུས་དྲན་གྱི་གཞུང་འབྲེལ་མཛད་སྒོ་འཚོགས་མ་བཅུག་པ་མ་ཟད་ཉེན་རྟོག་པའི་ལས་དོན་བྱེད་ཕྱོགས་ཐད་བརྙན་ལེན་དང་པར་བརྒྱབ་པའི་ཉེས་མིང་འོག་བོད་མི་ལྔ་འཛིན་བཟུང་བཀག་ཉར་བྱས་ཏེ།

ཚེས་བཅུ་ཉིན་གྱི་སྔ་དྲོར་ཕག་ཤིང་བྲག་དཀར་དགོན་པར་བོད་མི་མང་དག་ཅིག ྋགོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་སྲུང་བརྩི་ཞུ་བར་ཆེད་ཕེབས་གནང་འདུག་ཀྱང་བལ་ཡུལ་གཞུང་གིས་དྲག་ཆས་ཉེན་རྟོག་པ་ལྔ་བཅུ་ཙམ་ཞིག་ཆེད་གཏོང་གིས་བོད་མི་དེ་དག་རང་གནས་སུ་ཕྱིར་ལོག་བཏང་ཡོད་པ་བཀོད་འདུག་ཅིང་དྲག་ཆས་ཉེན་རྟོག་པ་སུམ་ཅུ་ཙམ་ཞིག་བལ་ཡུལ་དུ་ཆགས་པའི་རྒྱ་ནག་གཞུང་ཚབ་ཁང་གི་ཉེ་འཁྲིས་སུ་འགྲེམས་འཇོག་བྱས་འདུག་པ་མ་ཟད་བལ་ཡུལ་གྱི་མཆོད་རྟེན་ཆེན་མོ་བྱ་རུང་ཁ་ཤོར་གྱི་གཡས་གཡོན་དུ་སྒྲིག་ཆས་མ་གྱོན་པའི་ཉེན་རྟོག་པ་བརྒྱ་ཙམ་ཞིག་འགྲེམས་འཇོག་བྱས་ཡོད་པའི་སྐོར་འཁོད་འདུག། འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་བཟང་པོ་ལགས་ཀྱིས་ས་གནས་ཀྱི་གནས་ཚུལ་མུ་མཐུད་ངོ་སྤྲོད་གནང་བར་གཞིགས་ན། སྔ་ལོར་རྒྱལ་ས་ཀ་ཐི་མན་གྲུའི་ཁུལ་དུ ྋགོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་གཞུང་འབྲེལ་མཛད་སྒོ་ཚོགས་ཡོད་ཀྱང་འདི་ལོར་ཚོགས་བཅུག་མེད་པ་དེ་ཡིས་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཁ་གསལ་བཏོན་ཡོད་པ་གསུངས་ཤིང། འོན་ཀྱང་ཇོ་ལ་ཁེལ་བོད་མིའི་གཞིས་ཆགས་དང། སྤོག་ར་བོད་མིའི་གཞིས་ཆགས་ཁག་སོགས་བོད་མི་རྣམས་ཀྱིས་གོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པའི་དུས་དྲན་སྲུང་བརྩི་ཞུས་ཡོད་པར་འགྲེལ་བརྗོད་གནང་བྱུང། ཀ་ཐ་མན་གྲུ་མེད་པར་གཞན་པ་དེ་ས་ཆ་དེ་བ་ནི་སྤོག་ར་དང་དང་ཤར་གོང་བུ་དང་དང་དེ་ཟེར་ས་དེ་ས་ཆ་གཞན་པ་དེ་ཚོ་ལ་དཀའ་འགལ་དཀའ་ངལ་གལ་ཡོད་མ་རེད་དམག་མིས་ལས་མ་བཟོ་སར་ཏང་ཙུས་བྱས་ཡོད་རེད། སྤྱིར་སྔར་རྒྱུན་བཞིན་བལ་ཡུལ་གཞུང་གིས་རྒྱ་ནག་ལ་བསྟུན་མཁས་བྱས་ཏེ་ཡུལ་དེའི་ནང་གོང་ས་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུ་དང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུ་རྒྱུ་སོགས་ཀྱི་ཐད་དམ་དྲག་བྱེད་མུས་ཡིན་པ་མ་ཟད་རྒྱ་ནག་གཞུང་གི་གནོན་ཤུགས་འོག

བོད་མིའི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག་མི་རིགས་ཀྱི་ངོ་བོ་རྩ་མེད་བཟོས་པའི་བྱ་སྤྱོད་ལ་སྐྱོན་བརྗོད་གནང་འདུག་དེ་ཡང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ཉིན་རྒྱ་ནག་རྒྱལ་ས་པེ་ཅིན་དུ་ཡོད་པའི་ཨ་མི་རི་ཀའི་གཞུང་ཚབ་ལས་ཁུངས་ཀྱིས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། ཨ་མི་རི་ཀའི་གཞུང་ཚབ་ཆེན་མོ་སྐུ་ཞབས་ནེ་ཁོ་ལོས་བྷོནས་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་སྤེལ་ཏེ་འགྲོ་བ་མི་ཚང་མར་འདྲ་མཉམ་གྱི་ཆེ་མཐོང་དང་ཐོབ་ཐང་ལྡན་པར་གསལ་ཡོད་ཀྱང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནང་འགྲོ་བ་མིའི་ཐོབ་ཐང་འགན་སྲུང་བྱེད་རྒྱུར་ལས་དོན་སྒྲུབ་ཐུབ་མེད་པར་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ཨ་རིར་ཐུགས་འཚབ་ཆེན་པོ་ཡོད་ཅེས་བཀོད་འདུག་ཡང་གསལ་བསྒྲགས་དེའི་ནང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་མིའི་ཐོག་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བ་དང་བོད་མིའི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྐད་ཡིག་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བའི་གདུག་རྩུབ་ཅན་གྱི་བྱ་སྤྱོད་ཁག་ལ་སྐྱོན་བརྗོད་བྱེད་ཀྱི་ཡོད་ཅེས་གསུངས་འདུག་ལ། ཤིང་ཅང་གི་ཡུ་གུར་མི་རིགས་དང་ཆོས་ལུགས་དང་མི་རིགས་ཀྱི་ཆ་ནས་བགྲང་བྱ་ཉུང་བའི་ཐོག་མི་རིགས་རྩ་མེད་བཟོས་པའི་བྱ་ཐབས་འཛིན་ཏེ་དཀའ་ངལ་མྱོང་མཁན་མི་རིགས་ལ་ཁ་གཏད་གདོང་ལེན་བྱེད་མཁན་གྱི་རྒྱལ་ཁབ་ཁག་དང་འཛམ་གླིང་མང་ཚོགས་དང་མཉམ་དུ་ཨ་མི་རི་ཀས་ལངས་ཡོད་ཅེས་གསུངས་འདུག། ཨ་རིའི་གཞུང་ཚབ་ལས་ཁུངས་ཀྱིས་གསལ་བསྒྲགས་དེའི་ནང་ད་དུང་ཧོང་ཀོང་གི་དམངས་གཙོའི་ལས་འགུལ་སྤེལ་མཁན་ཚོའི་ཐོག་ཉེས་མེད་ཉེས་འཛུགས་ཀྱིས་བཙོན་འཇུག་བྱས་པ་སོགས་ཀྱི་གནད་དོན་ཐད་ཐུགས་འཚབ་ཆེན་པོ་ཡོད་ཅེས་གསལ་སྟོན་གནང་ཡོད་པ་དང་སྦྲགས་ཨ་མི་རི་ཀས་རྒྱལ་སྤྱིའི་ནང་ཞི་བདེ་དང་ཆོས་དད་རང་དབང་དེ་བཞིན་ཁྲིམས་ལུགས་ལ་སྲུང་བརྩི་ཞུ་མཁན་རྒྱ་ནག་ནང་གི་ཁྲིམས་རྩོད་པ་དང་གསར་འགོད་པ། ཞི་བའི་མི་དམངས་ཀྱི་ཚོགས་མི་བཅས་པར་བརྙས་བཅོས་དང་འཇིགས་སྐུལ་བཙོན་འཇུག་བྱེད་པའི་རྒྱ་ནག་གི་གདུག་རྩུབ་ཅན་གྱི་བྱ་སྤྱོད་ཐད་ཐུགས་འཚབ་ཆེན་པོ་ཡོད་ཅིང་རྒྱ་ནག་གཞུང་གིས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལག་བསྟར་གནང་ཕྱོགས་ཀྱི་ལས་འགན་འཁྱེར་ཏེ་འགྲོ་བ་མིའི་ཐོབ་ཐང་གི་ཐད་བྱ་ཐབས་འཛིན་སྟངས་ལ་རྟོག་ཞིབ་བྱ་དགོས་པ་དང་སོ་སོའི་མི་དམངས་ལ་འགན་འཁྲི་བྱེད་པའི་ཐོག་གནས་དགོས་པའི་འབོད་སྐུལ་ཞུས་འདུག།

གིས་བོད་དོན་བདེན་མཐའ་སེལ་ཐབས་སུ་འཚེ་མེད་ཞི་བ་དང་འགྲོ་བ་མིའི་ཐོབ་ཐང་གཞི་བཞག་ཐོག་ནས་རྩོད་ལེན་གནང་བ་དང། ཞི་བདེའི་ཐབས་ལམ་ཁྱབ་སྤེལ་གནང་མཁན་ཞིག་ཡིན་དུས་གཟེངས་རྟགས་འདི་འབུལ་དགོས་པའི་འོས་བབ་ཆེན་པོ་ཞིག་ཡིན་པ་བརྗོད་མི་དགོས་པ་རེད་ཅེས་གསུངས་ཏེ ྋགོང་ས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་པ་ཆེན་པོ་མཆོག་ལ་གཟེངས་རྟགས་འདི་འབུལ་རྒྱུ་ཡིན་ཅེས་གསུང་བཤད་གནང་ཡོད་པ་རེད། དེ་བཞིན་ཡང་དེ་རིང་འགྲོ་བ་མིའི་ཐོབ་ཐང་ཉིན་མོ་དབྱིན་ཡུལ་དུ་ཡོད་པའི་བོད་མི་དང་རྒྱ་རིགས་སློབ་ཕྲུག་དེ་བཞིན་ཧོང་ཀོང་དམངས་གཙོ་དོན་གཉེར་བ་སོགས་མི་གྲངས་བརྒྱ་དང་ལྔ་བཅུ་ལྷག་ཙམ་འདུ་འཛོམས་ཀྱིས་དབྱིན་ཡུལ་ཕྱི་སྲིད་ལས་ཁང་དང་དེ་བཞིན་རྒྱ་ནག་གཞུང་ཚབ་ལས་ཁང་བཅས་ཀྱི་མདུན་དུ་རྔམ་སྟོན་སྐད་འབོད་ཀྱི་ལས་འགུལ་སྤེལ་གནང་འདུག་དེ་ཡང་དབྱིན་ཡུལ་བོད་རིགས་ཚོགས་པའི་ཚོགས་གཙོ་བསྟན་འཛིན་ཀུན་དགའ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་དོན། དེ་རིང་ལས་འགུལ་སྤེལ་ཡས་འདི་ཨ་ནི་ང་ཚོ་དབྱིན་ཡུལ་བོད་རིགས་ཚོགས་པ་ཙམ་མ་ཡིན་པ་ད་ལྟ་ང་ཚོ་དེ་ལ Hong Kong གི་གཞོན་སྐྱེས་ཚོ་རེད་ད་ག་ནང་བཞིན་རྒྱ་རིགས་སློབ་ཕྲུག་ཚོ་ད་ག་ནང་བཞིན Uighur ཁ་ཆེ་གི་ཚོགས་པ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་བོད་རང་དབང་ཚོགས་པ Free Tibet ཡོད་རེད་ང་ཚོ་ཚང་མ་ཨ་ནི་ཐུན་མོང་གི་ཐོག་ནས་ལས་འགུལ་འདི་སྤེལ་ཡོད་རེད་ཞུ་གི་ཡིན་དེ་རིང་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་སྐད་འབོད་བྱེད་ཡས་ཀྱི་ལས་འགུལ་འདི་ཨ་ནི་ང་ཚོ་ཚང་མ་ཐུན་མོང་གི་ཐོག་ནས་སྤེལ་ཡོད་རེད་ཞུ་གི་ཡིན། ཡང་ཧྥ་རན་སི་ནང་ཡོད་པའི་བོད་རང་བཙན་སློབ་ཕྲུག་ཚོགས་པ་དང་ས་གནས་བོད་མིའི་སྤྱི་མཐུན་ཚོགས་པ། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་བཅས་མཉམ་འབྲེལ་གྱི་ཐོག་ནས་རྒྱལ་ས་པེ་རིས་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་དུ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་གནང་འདུག་དེ་ཡང་ངོ་རྒོལ་ལས་འགུལ་ནང་མཉམ་ཞུགས་གནང་མཁན་བསོད་ནམས་བསྟན་འཛིན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་དོན།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། མི་རབས་གསར་པའི་བུ་ཕྲུག་ཚོར་རང་གི་ཕ་མེས་ནས་ཡོད་པའི་རིག་གཞུང་རྒྱུན་སྤྲོད་ཐུབ་ན་བཀའ་དྲིན་རྗེས་དྲན་ཡག་ཤོས་ཆགས་རྒྱུ་ཡིན་པ་རེད་ཅེས་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་མཆོག་གིས་བཀའ་གནང་སོང། ཁ་སང་རེས་གཟའ་ཉི་མ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་གྱི་ཕྱི་དྲོ། ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་མི་རྣམས་ལྷན་འཛོམས་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་དྲན་དགའ་དད་སྤྲོ་གསུམ་གྱི་ངང་སྲུང་བརྩི་ཞུས་གནང་སོང་བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དང་རྒྱལ་སྤྱིའི་བོད་དོན་ལས་ཁང་གཉིས་ནས་མཐུན་འགྱུར་གནང་བ་དང་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་བོད་རིགས་སྤྱི་མཐུན་ཚོགས་པའི་གོ་སྒྲིག་འོག་ས་གནས་བོད་ཡིག་སློབ་གྲྭའི་སློབ་ཕྲུག་རྣམས་ནས། བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་དང་ཨ་རིའི་རྒྱལ་གླུས་སྔོན་དུ་བསུས་ཏེ་སློབ་ཕྲུག་གི་སྒྲ་སྙན་རུ་ཁག་ནས་ནོ་སྦེལ་བསྟོད་དབྱངས་འབུལ་གནང་བ་དང་འབྲེལ་མཛད་སྒོ་དབུ་འཛུགས་གནང་སོང་མཛད་སྒོའི་སྐུ་མགྲོན་གཙོ་བོ་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་གྲུབ་ལགས་ནས་དུས་དྲན་དང་འབྲེལ་བའི་གསུང་བཤད་གནང་བའི་སྐབས་མི་རབས་གསར་པའི་སློབ་ཕྲུག་ཚོར་རང་གི་ཕ་མེས་ནས་ཡོད་པའི་རིག་གཞུང་རྒྱུན་སྤྲོད་ཐུབ་ན། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་ཡག་ཤོས་ཆགས་རྒྱུ་ཡིན་པ་རེད་ཅེས་དང། ཡང་ད་རེས་ཀྱི་འདུ་འཛོམས་འདིའི་གོ་སྐབས་དང་བསྟུན་སྐུ་ཚབ་དོན་གཅོད་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་ནས་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་རྒྱུའི་ཁྲིམས་འཆར་གཏན་འབེབས་ཆེད་ཨ་མི་རི་ཀའི་མི་སེར་ཡིན་པའི་བོད་པ་ཞིག་ཡིན་པའི་ཆ་ནས། སོ་སོའི་གྲོས་ཚོགས་འཐུས་མི་ཚོར་ཞུ་སྐུལ་གནང་དགོས་པའི་གཞེན་སྐུལ་གནང་སོང། མཛད་སྒོ་འདིའི་སྐབས་ད་དུང་ས་གནས་བོད་རིགས་སློབ་གྲྭའི་སློབ་ཕྲུག་ཁག་ཅིག་ནས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་དམ་བཅའ་བཞི་མཚོན་པའི་མཛད་རྣམ་ངོ་སྤྲོད་གནང་སོང་བ་མ་ཟད་སློབ་ཕྲུག་ཆེ་འབྲིང་གསུམ་དང་ཕ་མ་བཅས་ནས་དགའ་སྤྲོའི་གླུ་གར་འཁྲབ་སྟོན་ཞུས་པ་སོགས་ཀྱི་སྒོ་ནས་དུས་དྲན་སྲུང་བརྩི་ཞུས་གནང་སོང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོར་རྒྱལ་སྤྱིའི་གཞུང་དང་ཁེ་ན་ཌའི་གཞུང་ནས་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་གནས་ཚུལ་འདིའི་སྐོར་དེ་གའི་ས་གནས་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་གནང་བ་འདི་གཤམ་ལ་གསན་གནང་གི་རེད། འདི་ཟླའི་ཚེས་བཅུ་ཉིན་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཉིན་མོ་དང་སྟབས་བསྟུན་ནས་ཁེ་ན་ཌའི་གྲོང་ཁྱེར Toronto ནང་དུ་གནས་པའི་གྲོང་སྡེ་རྙིང་པའི་ཚོགས་ཁང་མདུན་བོད་པའི་ཚོགས་པ་བཞི་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་ཝེ་ཏི་ནམ་ཐའེ་ཝན་རྒྱ་རིགས་དམངས་གཙོ་དོན་གཉེར་བའི་ཚོགས་པ་ཁག་མཉམ་རུབ་ཀྱི་ཐོག་རྒྱལ་སྤྱིའི་གཞུང་དང། ཁེ་ན་ཌའི་གཞུང་ནས་རྒྱ་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པར་གདོང་ལེན་གནང་དགོས་པའི་སྐད་འབོད་གནང་བར་མི་མང་དྲུག་ཅུ་ལྷག་ཙམ་ཞིག་ལྷན་ཞུགས་གནང་ཡོད་པ་དང་དེ་དོན་དང་འབྲེལ་གོ་སྒྲིག་གནང་མཁན Toronto ས་གནས་གཞོན་ནུའི་ཚོགས་གཙོ་ས་ནི་བསོད་ནམས་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་རྒྱུར། གོ་སྒྲིག་བྱེད་མཁན་དེ་ས་གནས་གཞོན་ནུ Toronto བྱས་ད་དེ་མཉམ་དུ་ད་ལྟ་ངའི་རྒྱབ་ལ་གཟིགས་པ་ཡིན་ན་ང་རང་ཚོ་ཚོགས་པ་བརྒྱད་ཡོད་རེད། བོད་ནང་རྒྱ་གཞུང་གིས་བཙན་འཛུལ་བྱས་ནས་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་བོད་ནང་གི་བོད་མི་ཚོས་སྐུ་ལུས་མེར་སྲེག་གནང་བ། བོད་ཕྲུག་སློབ་མ་ཁྲི་གཅིག་ལྷག་ཙམ་ཞིག་གཏན་འཇགས་སློབ་གྲྭར་བཅུག་ནས་བོད་པའི་སྐད་ཡིག་དང་རིག་གཞུང་རྩ་མེད་གཏོང་ཐབས་བོད་མིའི་རིགས་རྫས་བསྡུ་རུབ་བྱེད་པ་བཅས་ཀྱི་སྐོར་ལ་རྒྱ་གཞུང་གི་སྲིད་བྱུས་ངན་པ་རྣམས་ཐེར་འདོན་དང་ལྷན་དུ་རྒྱལ་སྤྱིའི་གཞུང་དང་ཁེ་ན་ཌའི་གཞུང་ནས་རྒྱབ་སྐྱོར་གནང་དགོས་པ་ཨོན་ཐེ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པའི་ཆབ་སྲིད་འབྲེལ་མཐུད་པ་རྣམ་རྒྱལ་དབང་མོ་ལགས་ནས་གཏམ་བཤད་གནང་བ་སོགས་བྱུང་སོང།

དོང་ང་འཁོར་བ་བཞིན་བོད་ནང་གི་གཞིས་ལུས་བོད་མི་ཚོའི་མགྲིན་ཚབ་བྱས་ནས་ཕྱི་བཞུགས་བོད་མི་ཚོས་ངེས་པར་དུ་རྡོག་རྩ་གཅིག་སྒྲིལ་གནང་ནས་ཞུ་གཏུག་གནང་གལ་ཆེ་བ་སོང་ཙང་ཁོང་རང་ཉིད་ས་གནས་སུ་ལྷན་བཞུགས་གནང་ཐུབ་པ་བྱུང་བར་སྤོབས་པ་ཡོད་པ་དབུས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ནས་འགྲེལ་བརྗོད་གནང་བྱུང། ཟིན་པའི་ཐོག་ནས་རེད། དེ་ཡིན་དུས་ང་ཚོ་ག་དུས་ནས་མཐུན་ལམ་རྡོག་རྩ་གཅིག་སྒྲིལ་གྱི་ངོས་ནས། རང། མི་རིགས་དང་རྒྱལ་ཁབ། ད་ག་ནང་བཞིན་གྱི་གཞིས་ལུས་སྤུན་ཟླ་རྣམས་ཀྱི་ལ་རྒྱ་དང་སེམས་ཤུགས་ལ་ང་ཚོས་གི་ཡ། ཅིག་གི་རྒྱབ་སྐྱོར་བྱེད་དགོས་ཡ་དང་ཁོང་ཚོའི་གི་མཚོན་དོན་གི་ཁོང་ཚོའི་ཆེད་དུ་ང་ཚོས་གི་དེ་ལ་རང་དབང་ལུང་པ་ཡོད་པའི་མི་རེ་ངོ་རེ་ནས་འགན་འཁྱེར་ནས་ང་ཚོས་གི་འགྲོ་བ་མིའི་ཐོབ་ཐང་དེ་ཡ་ཅིག་གི་ཞུ་གཏུག་རྒྱག་ཡ་དང་དེ་ཚོ་བྱེད་དགོས་ཡ་དེ་ང་ཚོས་འགན་ཆགས་དེ་ལ་བ་ཐུགས་རྗེ་ཆེ། དེ་དང་ཕྱོགས་མཚུངས་ཤར་ཏུར་ཀི་སི་ཐན་དང་རྒྱ་ནག་གི་དམངས་གཙོ་དོན་གཉེར་བ་ཧོང་ཀོང་ཐའེ་ཝན་ཝེ་ཏི་ནམ་བཅས་ཀྱི་སྐུ་ཚབ་ཁག་སོ་སོ་ནས་ཁོང་རྣམས་ཀྱི་གནས་ཡུལ་ལུང། པའི་ནང་རྒྱ་ནག་གཞུང་ནས་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་སྐད་ཡིག་རང་དབང་ཐོབ་ཐང་རྩོད་མཁན་རྣམས་ལ་མནར་གཅོད་དང་བཙོན་འཇུག་སྲོག་ཁྲིམས་བཅད་པ་བཅས་ཀྱི་སྐོར་ལ་གཏམ་བཤད་དང་དཀའ་ངལ་འཕྲད་བཞིན་པའི་གྲངས་ཉུང་མི་རིགས་ཚོས་མཉམ་ལས་ཐོག་རྒྱ་ནག་གཞུང་ལ་གདོང་ལེན་གནང་དགོས་པ་གཏམ་བཤད་གནང་བ་སོགས་བྱུང་སོང། དེ་མིན་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་དང། བོད་མི་ཁག་ཅིག་ནས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་དང་བསྟུན་ནས་སན་ཇོརཇ་རུ་ཡོད་པའི་རྒྱ་གཞུང་གི་གཞུང་ཚབ་ལས་ཁུངས་མདུན་དུ་གཅིག་མཚུངས་ཀྱི་སྐད་འབོད་གནང་བ་དང་སྦྲགས་རྒྱ་གཞུང་ནས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་ལ་མཚམས་འཇོག་དགོས་པ་སོགས་ཀྱི་ལས་འགུལ་སྤེལ་འདུག་དྲ་རྒྱ་བརྒྱུད་ནས་ས་རྟགས་བསྡུ་རུབ་གནང་བཞིན་ཡོད་པ་དང་ལྷན་དུ་ས་གནས་བོད་མིའི་ལྷན་ཚོགས་དང་ཆུ་བཞི་སྒང་དྲུག་བོད་རིགས་སྤྱི་མཐུན་ཚོགས་པ་བཅས་ཀྱི་སྐུ་ཚབ་དང་ས་གནས་བོད་མི་མི་ཉུང་བ་ཞིག་ལྷན་ཞུགས།

རྒྱ་གར་རྒྱལ་ས་ལྡི་ལིའི་ནང་ལོགས་ལ་བོད་དོན་ཞུ་སྐུལ་གྱི་ལས་གཞི་དབུ་འཛུགས་གནང་འདུག་ཨང་ད་ག་ནང་བཞིན་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་དྲུག་གི་སྐུ་ཚབ་རྣམས་ཀྱིས་ཀྱང་བདུན་ཕྲག་གཅིག་རིང་རྒྱ་གར་རྒྱལ་ས་ལྡི་ལིའི་ནང་ལོགས་ལ་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་བཞག་ཚོགས་པ་ཆེ་ཁག་དྲུག་དེ་ཚོ་ནི་འཚེ་བ་མེད་པའི་ཐབས་ལམ་གྱི་གདམ་གའི་ཐེབས་རྩ་ཁང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང། བོད་རང་བཙན་སློབ་ཕྲུག་ཚོགས་པ། རྒྱ་རྒྱལ་ཡོངས་དམངས་གཙོ་ཚོགས་པ་བོད་ཀྱི་གཞོན་ནུ་ལྷན་ཚོགས་དང་ཨ་ནི་དེ་ནས་བོད་དོན་ཞུ་གཏུག་བཅས་རེད་ཤག་ཚོགས་པ་ཁག་གི་སྐུ་ཚབ་རྣམ་པ་ཚོས་ནུས་པ་མཉམ་སྤུངས་ཀྱིས་རྒྱ་གར་གྲོས་ཚོགས་འཐུས་མི་ཁག་ཚུད་པའི་རྒྱ་གར་གཞུང་གི་ཆེད་དོན་མི་སྣ་ཁག་དང་མཇལ་འཕྲད་གནང་རྗེས་བོད་དོན་ཞུ་སྐུལ་གནང་འདུག་ཐེངས་འདིའི་ལེ་ཚན་ནང་ལོགས་ལ་གོང་ཞུས་གཞུང་འབྲེལ་མ་ཡིན་པའི་ཚོགས་པ་དྲུག་ནང་གི་འཚེ་བ་མེད་པའི་ཐབས་ལམ་གྱི་གདམ་གའི་ཐེབས་རྩ་ཁང་གི་སྐུ་ཚབ་བསྟན་འཛིན་དགྲ་འདུལ་ལགས་ཞལ་པར་བརྒྱུད་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བདུན་ཕྲག་གཅིག་རིང་གི་བོད་དོན་ཞུ་སྐུལ་ལས་འགུལ་གནང་བའི་ཐད་ལ་བཀའ་མོལ་གནང་གི་རེད། བསྟན་འཛིན་དགྲ་འདུལ་ལགས་ཐོག་མར་དེ་ཁྱེད་རང་གིས་ད་ལྟ་གོང་དུ་ཞུས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་དྲུག་གི་སྐུ་ཚབ་རྣམ་པ་ཚོས་བདུན་ཕྲག་གཅིག་ནང་ཁུལ་ལ་བོད་དོན་ཞུ་སྐུལ་གྱི་ལས་རིམ་ཆེ་ཁག་གི་སྙིང་བསྡུས་ཅིག་ང་རང་ཚོའི་ལེ་ཚན་གསན་མཁན་རྣམ་པ་ལྷན་རྒྱས་ལ་ངོ་སྤྲོད་ཅིག་གནང་རོགས་གནང། ཨོ་ཏེས་ལའི་སྒྲོག་ལམ་ལ་ཏེས་ལའི་གཙོ་བོ་ང་ཚོ་བོད་དོན་ཞུ་གཏུག་ལས་འགུལ་བདུན་ཕྲག་གཅིག་རིང་རྒྱ་གར་ལ་གནང་བའི་ད་རྨང་གཞི་འདྲ་པོ་འདི་ག་དུས་ནས་བྱུང་རེད་ལབ་ན་ད་འདི་ངོས་ང་ཚོ་ཉི་ཧོང་ལ་ད་ཨིན་ཇི་ཐོག་ཞུས་ན Asia Regional Meeting གཅིག་ཚོགས་རེད་འདི་འདི་ང་ཚོ་གྲོ་དོ་ལུག་པོ་ཆུང་ཚོགས་པ་ཁག་འདྲ་མི་འདྲ་སླེབས་ཨ་ནི་འདི་ག་ལ་གང་འཚམ་གྱི་བྱས་ཀྱི་གཏན་འཁེལ་གནང་ནས་ང་ཚོ་འདི་ལོའི་གྱི་ད་སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་བཞི་ནས་བརྒྱད་དག

ཁོང་ཚོ་གིས་ད་སྒྲོམ་གཞི་འདྲ་པོ་ཅིག་འདུག་འདི་དེ་ད་རྒྱ་ནག་ཀྱང་སླེབས་ཀྱི་འདུག་ཨ། ད་འདིའི་སྐབས་སུ་རྒྱ་གར་གཞུང་གིས་གོ་སྐབས་བཟུང་ནས་ད་བོད་དོན་དང་རྒྱ་ནག་ལ་ཐད་ཀར་འབྲེལ་བ་ཡོད་གི་དྲི་བ་བསྐུལ་རོགས་གནང་ལབ་ནས་ང་ཚོ་གཙོ་བོ་གི་དོན་ཚན་འདི་ད་ག་རང་སྐོར་བྱས་ནས་ང་ཚོ་ལས་འགུལ་འདི་འགོ་བཙུགས་པ་རེད་ད་ལན་གྱི་ད་ང་ཚོ་བདུན་ཕྲག་གཅིག་རིང་རྒྱ་གར་ལ་བོད་དོན་ཞུ་གཏུག་ལས་འགུལ་འདི་འདི་འདྲ་འདྲ་པོ་ཅིག་ཡིན། ལགས་འོང། ད་ཁྱེད་རང་རྣམ་པ་ཚོས་རྒྱ་གར་གྲོས་ཚོགས་འཐུས་མི་དང་འཐུས་མི་ཟུར་པ་ད་ག་ནང་བཞིན་རྒྱ་གར་གཞུང་གི་མི་སྣ་ཆེ་ཁག་དང་མཇལ་འཕྲད་གནང་རྗེས་བོད་དོན་ཐད་གཙོ་བོ་གྲོས་མོལ་ག་རེ་ག་རེ་བྱུང་སོང་ངས། དེ་ནས་འདིའི་ཐད་ལ་ཁོ་རང་རྣམ་པ་ཚོས་ལན་ག་འདྲ་འདྲ་པོ་ཞིག་སྐྱོན་གྱི་འདུག་རྣམ་འགྱུར་ག་འདྲ་འདྲ་པོ་ཞིག་བསྟན་གྱི་འདུག་ལགས།

ཨེ་སྤྱིར་བཏང་གི་གོ་སྐབས་འདི་ཚང་མ་ཡོད་དུས་ང་ཚོ་གིས་ད་རྒྱ་གར་གཞུང་ལ་དོ་མཉམ་པོ་གསུངས་རེད་ད། ང་ཚོ་གི་གཞུང་ཞབས་པ་མི་བྱས། ཨ་ནི། གྲོས་ཚོགས་ཀྱི་མི་ཁོང་ཚོ་ཐུག་བའི་སྐབས་སུ་དེ་གོ་སྐབས་འདི་གནད་འགག་ཅིག་འདུག་གོ་སྐབས་འདི་རྒྱལ་སྤྱིའི་གི་སྡིངས་ཆ་ཅིག་རེད་ཤག་འདི་དངོས་གནས་ཁོ་རང་རྒྱ་གར་འདྲ་པོ་ཆ་བཞག་ན་ད་ག་ལ་གང་འཚམ་ལོ་ཁ་ཤས་མཇུག་ལ་འཛམ་གླིང་ནང་ལུང་པ་སྟོབས་ཆེ་ཅིག་ཆགས་རྒྱུའི་འདུན་པ་ཡོད་རེད་ཨ་ནི་ཆགས་ཀྱི་རེད་བསམ་གྱི་འདུག་ང་ཚོ་ངོས་ནས་དེར་བརྟེན་རྒྱུ་མཚན་འདི་ལ་བརྟེན་ནས་གོ་སྐབས་འདི་ལེན་རོགས་གནང་གནང་གིས་ཞུ་ནས། གཙོ་བོ་ང་ཚོ་འདི་ནང་ལོགས་ནས་བརྗོད་བྱ་ལྔ་ཅིག་ཡོད་རེད་ཡི་གེ་གཅིག་ང་ཚོ་ཡི་གེ་ཕུལ་རྒྱུ་དང་ང་ཚོ་ཡི་གེ་ལས་འཁྱེར་ནས་འགྲོ་རྒྱུ་དཔོན་པོ་མཉམ་ཐུག་དུས་འབྲེལ་བ་བྱེད་རྒྱུ་དང་པོ་དེ་ང་ཚོ་གཙོ་བོ་བོད་ནང་ལོགས་ད་ཆོས་དད་རང་དབང་མེད་པ་ཆགས་གཅིག་གཉིས་པ་དེ་ང་ཚོ་ཨིན་ཇི་ཐོག་ཞུས་ན Colonial Boarding School གྱི། སྒྲོམ་གཞི། དཔེ་གནད་འགག་ཆེན་པོ་གཅིག་རྒྱ་ནག་གིས་སེམས་ནས་ང་ཚོ་གི་བོད་པ་གི་སློབ་ཕྲུག་ལ་འོ་རེ་གཞོན་སྐྱེས་འདུ་འཛོམས་ཀྱིས་ད་སེམས་ཁམས་ཁོ་ན་དཀྲུག་ཡས་ཀྱི་གཞི་རྩ་འདྲ་བོ་གཅིག་དང་ངོ་བོ་ཁོ་ན་ལས་ཀྱི་གཡང་བ་བཟོ་ཡས་ཀྱི་ལས་རིམ་འདྲ་བོ་གཅིག་གནང་དེ་འདུག་འདི་བྱས་ནས་གསུམ་པ་འདི་ང་ཚོ་བོད་ནང་ལོགས་ལ་ད་བཙོན་པ་ཁག་དང་དམིགས་བསལ་གྱི་ཁྲིམས་ཐག་གི་ཐོག་ནས། ཡང་དག་པར་མ་བྱས་པ་ལ་སོགས་པ་དང་འདི་འདྲ་བྱས་ནས་ཁྱོན་བསྡོམས་བརྗོད་བྱ་ལྔ་ཅིག་ཁྱེར་ནས་ང་ཚོ་ཁོང་ཚོ་ལ་ཞུ་གཏུགས་བྱས་པ་རེད། ཨ་ནི་ང་ཚོ་ཁོང་ཚོ་མཉམ་དུ་བཀའ་མོལ་གནང་བའི་སྐབས་སུ་སྒང་གི་བརྗོད་བྱ་ད་ཡིན་པ་བྱས་ཨ་ནི་དེ་མ་ཟད་ད་དམིགས་བསལ་གྱིས་རྒྱ་གར་དང་རྒྱ་ནག་བར་གྱི་ད་རྙོག་གླེང་དེ་སྔོན་མ་ནས་ཡོད་དེ་རེད་ཡན་ཅི་ཐང་གི་ཁོང་ཚོ་རྒྱ་ནག་གིས་ད་བོད་དེ་བཙན་དབང་ཟིན་ནས་བཟུང་ད། དངོས་གནས་བྱས་ན་ང་ཚོ་ས་མཚམས་འདི་འདྲ་བོ་ཆ་བཞག་པ་ཡིན་ན་ན། རྒྱ་གར་དང་བོད་བར་གྱི་ས་མཚམས་འདི་ད་མེད་པ་ཆགས་ནས་རྒྱ་གར་དང་རྒྱ་ནག་བར་གྱི་ས་མཚམས་འདི་ཆགས་ནས་བཟུང་ད་རྙོག་གླེང་མང་པོ་ཅིག་བསླངས་བསྡད་ཡོད་རེད་འདི་སྐོར་ད་བཀའ་མོལ་མང་པོ་བྱུང་སོང་དེ་ཙམ་མ་ཡིན་པ་ད་ཉིས་སྟོང་ཉི་ཤུ་ནས་བཟུང་ང་ཚོ་ཚང་མས་མཁྱེན་གསལ་རེད་གལ་ཝན་གྱི་གནས་ཚུལ་དེ་ནས་བཟུང་རྒྱ་གར་དང་རྒྱ་ནག་བར་གྱི་ད་ས་མཚམས་ད་དེ་ས་མཚམས། རྙོག་དྲ་དེ་ནས་བཟུང་སྟེ་རྙོག་གླེང་རབ་དང་རིམ་པ་མང་པོ་བྱུང་བ། འདི་སྒང་གྲོས་བསྡུར་ལེགས་པོ་བྱུང་བ་མ་ཟད་ད་རྒྱ་གར་ཁོང་ཚོ་ངོས་ནས་རྒྱ་གར་གྱི་ད་གཞུང་ཞབས་པ་མི་ཁོང་ཚོ་རང་གི་ད་དགོངས་བཞེད་ལྟར་ད་དེ་གནད་འགག་ཅིག་ཁོང་ཚོ་གིས་ངོས་འཛིན་བྱེད་ཀྱི་འདུག་སྔོན་མ་འདྲ་བོ་ཆ་བཞག་ན་ཁོང་ཚོ་གིས་གནད་འགག་མང་ཆེ་དེ་སོ་སོ་ས་མཚམས་ཕར་ཕྱོགས་ཕྱོགས་དེ་ང་ཚོ་པ་ཀི་སི་ཐན་ཕྱོགས་དེ་རེད་འདི་ལ་ཐུགས་སྣང་གནང་སྟེ། གནང་བའི་རྣམ་འགྱུར་ཤུགས་ཆེན་པོ་ཞིག་འདུག་ཡིན་ཡང་ད་ང་ཚོ་ཁོང་ཚོ་མཉམ་འབྲེལ་བ་བྱེད་དུས་ད་རྒྱ་ནག་ཡིན་ངོས་འཛིན་གྱི་འདུག་ཡིན་ཡང་ཁོང་ཚོ་གྱིས་འདི་གསལ་པོ་གསུང་གི་འདུག་ཡིན་ཡང་ལུང་པ་གཞན་དང་མི་འདྲ་བ་ད་དཔེར་ན་ཨ་རི་ཡོད་རེད་ང་ཚོ་ཨོ་སྟྲེ་ལི་ཡ་ཡོད་རེད་ད་ལུང་པ་མང་པོ་ཅིག་གིས་ད་རྒྱ་ནག་སྒང་ལ་བོད་དང་འབྲེལ་བ་ཡོད་གྱི་འོས་ཀྱི་ཁོང་ཚོ་གྱི་སྲིད་བྱུས་ཡིན་ན་འདྲ་ང་ཚོ་དབྱིན་ཇིའི་ཐོག་ཞུས་ན Resolution ཡིན་ནའང Pass གཏང་ཐུབ་གི་འདུག་ཡིན་ཡང་རྒྱ་གར་འདྲ་བོ་ཆ་བཞག་ན་ཁོང་ཚོ་དང་མ་ཡིན་པ་དམིགས་བསལ་ཅིག་ས་མཚམས་ཐད་ཀར་ཐུག་བའི་སྐབས་སུ་མཚམས་མཚམས་དེ་ང་ཚོ་དབྱིན་ཇིའི་ཐོག་ཞུས་ན།

ཅིག་ད་ང་རང་གི་ད་ང་ཚོས་མཉམ་དུ་འགྲོ་མཁན་གྱི་ཚོགས་པ་གཞན་པ་ཁག་གི་མི་སྣ་ཡོད་ཁོ་ཚོ་འདྲ་བོ་ཆ་བཞག་ན་འདི་གོང་དུ་དེ་འདྲ་འདྲ་བོ་ཅིག་ཁོ་ཚོ་ཕྱིན་ཚར་ཤག་རྒྱ་གར་གྱི་དཔོན་པོ་ཐུག་དེ་འདྲ་བྱས་ནས་ཡང་ཅིག་ད་ང་ཚོ་རྒྱ་གར་དུ་འདྲ་བྱེད་ཀྱི་ལས་འགུལ་ལ་ནི་མི་མ་འདྲ་བ་བྱས་ཁོ་ཚོ་གི་དེ་འདྲའི་ལས་འགུལ་དེ་འདྲ་འགྲོ་ཡ་ད་འགྲོ་ཚར་ཤག་ཚོ་ང་ལ་ཐེངས་མ་དང་པོ་ཆགས་ཡོད་སྐབས་སུ་གསར་པ་འདི་དཔེ་མང་པོ་ཤེས་སོང་ཨ་ནི་ག་རེ་ཡག་པོ་ཤེས་སོང་ལབ་ན་ང་ཚོ་ཅིག་ད་བོད་ནང་ལོགས་ཡོང་བའི་གནས་ཚུལ་བོད་ནང་ལོགས་བྱུང་བའི་གནས་ཚུལ་འདི། ང་ཚོ་རྒྱལ་སྤྱིའི་སྟེང་ལ་འདྲ་མི་འདྲ་བརྒྱུད་ནས་ང་ཚོ་ཁྱབ་བསྒྲགས་བྱས་ཡོད་རེད། ཡིན་ཡང་ཁྱབ་བསྒྲགས་བྱེད་ཀྱི་ལམ་ཀ་ཅིག་འདི་རེད་ཤག་ཨ་ནི་སྔོ་སེར་དེའུ་ཐོང་སོགས་མི་སྣ་ཁག་ཐུག་མི་སྣ་ཁག་ཐུག་བ་མ་ཟད་ང་ཚོ་གི་མཉམ་འབྲེལ་རྒྱལ་ཚོགས་ལ་དེ་འདྲའི་སྡིངས་ཆ་ཅིག་ཡོད་པ། ཧ་གོ་ནས་ང་ཚོ་བེད་སྤྱོད་བྱེད་ཡས་འདི་དཔེ་གནད་འགག་རེད་བསམ་གྱི་འདུག་ཨ་ནི་དེའི་འདྲ་བོ་ཆ་བཞག་ན། ང་ཚོ་བོད་པ་ཙམ་མ་ཡིན་པར་རྒྱལ་སྤྱིའི་མི་མང་ཆེ་བས་འདི་ཧ་གོ་ན་ཡག་པོ་ཡོད་རེད་བསམ་གི་འདུག་གང་ཡིན་ཟེར་ན། རྒྱ་ནག་དེང་སང་སྟོབས་ཆེན་ཅིག་གི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་ཁོང་ཚོར་ཆ་བཞག་ན། ང་ཚོ་ཨིན་ཇི་ཐོག་ཞུས་ན་ཨེ་ཇིན་སི་ག་འདྲ་མ་འདྲ་ག་རེ་ཡོད་པ་དེ་བེད་སྤྱོད་བཏང་ནས་ཁོང་ཚོ་གིས་སྒྲུབ་མི་ན་འདྲ་ཁོང་ཚོ་གི་གནས་ཚུལ་འདི་ཚོ་སྤེལ་ཡག་གི་ཐབས་ལམ་རབ་དང་རིམ་པ་མང་པོ་གནང་བསྡད་ཡོད་རེད་སོ་ང་ཚོས་འདི་ཚོ་མཁྱེན་ནས་ཕར་ལ་ལན་འདི་ཏག་ཏག་ཅིག་སྤྲད་དེ་གལ་ཆེན་པོ་རེད་བསམ་གི་འདུག། ལགས་འོང་བསྟན་འཛིན་དགྲ་འདུལ་ལགས་ད་དུས་ཚོད་ཀྱིས་རྐྱེན་པས་ང་ཚོའི་ལེ་ཚན་འདི་ད་ག་མཚམས་བཞག་དགོས་ཀྱི་འདུག་ཨ་ཁྱེད་རང་གིས་དུས་ཚོད་བཏོན་བྱས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་བརྒྱུད་བྱས་བཀའ་མོལ་གནང་བར་ཐུགས་རྗེ་ཆེ། ལགས་སོ་སྒྲོལ་མ་ལྷ་མོ་ལགས་ཐུགས་རྗེ་ཆེ། དེ་ནང་བཞིན་རྣམ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན། ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཆེ་བསྟོད་ཀྱི་ངོས་འཛིན་ཞུས་པ་དེས་འཚེ་བ་མེད་པའི་འཐབ་རྩོད་ཀྱི་ཐབས་ལམ་དང་བོད་མིའི་འཐབ་རྩོད་ཀྱི་བདེན་རྒྱབ་ལ་ཕན་ཐོགས་ཇི་ལྟར་བྱུང་མིན་ཐད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་བར་གླེང་མོལ་ཞུས་པ་དེ་གཤམ་ལ་གསན་གནང་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས།

ནོ་བྷེལ་ཞི་བདེ་ཚོགས་ཆུང་གི་ངོས་ནས་ལོ་ངོ་སུམ་ཅུ་སོ་བཞི་གོང་ལ་ཆེ་བསྟོད་འདི་ཕུལ་དགོས་ཀྱི་རྒྱུ་མཚན་རེད་དེ་ནང་བཞིན་ཕུལ་བའི་རྗེས་ལ་ད་འདས་པའི་ད་ལྟ་ལོ་སུམ་ཅུ་སོ་བཞི་ནང་ལོགས་ལ་ཡང་རྒྱལ་སྤྱིའི་ནང་ལོགས་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དེ་སྔ་དང་མི་འདྲ་བ་གཟིགས་ཕྱོགས་ག་རེ་ཡོད་མེད་ཐད་གླེང་སློང་ཞུ་ཡས་ཡིན་ཨ་ད་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བདེ་སྐྱིད་ཡིན།

པཎ་ཆེན་བསམ་སྟེ་སྐྱབས་མགོན་རིན་པོ་ཆེར་ཡང་དེ་འདྲ་དེ་རྒྱ་ནག་གཞུང་དང་མཉམ་དུ་ཡ་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོགས་ལ་འཐབ་རྩོད་གནང་ཕྱོགས་ཀྱི་ཐོག་ལ་འཚེ་མེད་ཞི་བའི་ལམ་གྱི་ཐོག་ནས་གདོང་ལེན་གནང་བ་འདི་ལ་ཡང་ངོས་འཛིན་ཆེ་བསྟོད་ཞུས་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་བ་འདི་ད་གནད་འགག་ག་ཚོད་ཆགས་ཀྱི་ཡོད་རེད། འདིའི་གནད་འགག་ཆགས་པ་འདི་ཆིག་བརྒྱ་བརྒྱད་ཅུ་གྱ་དགུའི་ལོ་ལ་དགོངས་པ་འདི་འདི་འདྲས་ཀྱི་ཐོག་ནས་ངོས་འཛིན་ཞུས་པ་འདི་ད་ལྟ་ཡིན་ན་ཡང་ཀོ་འཛམ་བུ་གླིང་ནང་ལོགས་ལ་ཤུག་གཅིག་གི་ནི་རན་མཚམས་ཡོད་བསྡད་པ་འབྲེལ་བ་ཆགས་བསྡད་པ་མི་ཚང་མ་ལ་འཛམ་བུ་གླིང་སྤྱི་ཡོངས་ལ་ཡང་འབྲེལ་བ་ཆགས་བསྡད་པ་འདི་འདྲས་ཀྱི་གནས་ཚུལ་ཆགས་འདུག་ཡང་ད་སྤྱི་ལྟར་ནས་ནོ་བེལ་ཞི་བདེ་གཟེངས་རྟགས་བཞེས་མཁན་ནང་ལོགས་ལ་ཡང་དབུ་ཁྲིད་དང་ད་མི་སྣ་མང་པོ་ཞིག་འགོ་འདི་ནང་ལོགས་ནས་སྐྱབས་མགོན་རིན་པོ་ཆེ་ད་གྲགས་ཆེ་བའི་མི་སྣའི་ནང་ལོགས་ལ་ཡང་ད་མཚན་ནང་ལ་ཡང་འདུག་ཆགས་འགྲོ་གི་ཡོད་རེད།

གཉེར་འགན་འདི་བྱེད་རྒྱུའི་གང་མཚུངས་ལྟ་ཅིག་ཏུ་ཨཱ་ལི་ཡཱ་ཁཱ་སུ་ལའི་དམག་དང་འབྲེལ་བའི་ཐོག་ནས་ཞུ་གཅིག་གི་ད་གོ་མཚོན་འདི་ཚོ་ཉུང་འཕྲི་བྱེད་ཡག་ལ་ཡ་འདི་འདྲས་ཀྱི་བསམ་བློ་ཡོད་མཁན་གྱི་ཚོང་པ་ཆེན་པོ་གཅིག་གིས་ཁོ་རང་གིས་གསར་གཏོད་གནང་བ་གཅིག་འདི་ནང་ལ་ད་ཞི་བདེ་གཟེངས་རྟགས་གཅིག་པུ་མ་ཡིན་པ་འདི་ནང་ལ་ཡང་རྫས་འགྱུར་རེད་དངོས་ཁམས་རེད་ཨཱ་ནི་ཅིག་འཕྲོད་བསྟེན་དང་ཨཱ་ནི་ཤེས་ཡོན་དང་འདི་འདྲའི་ཐོག་ནས་བྱ་དགའ་གནང་ཡག་འདི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་གཅིག་ནས་འགོ་བཙུགས་གནང་བྱས་ད་ལྟ་བར་དུ་ད། མི་སྣ་བརྒྱ་ལྷག་ཅིག་དང་ད་ག་ནང་བཞིན་ཚོགས་པ་ཉི་ཤུ་རྩ་བདུན་དེ་ཡས་མས་དེ་འདྲ་ཅིག་ལ་ཡང་ད་གཟེངས་རྟགས་གནང་བ་འདུག་ཕྱག་འདི་གཡོགས་ད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གཟེངས་རྟགས་ཕུལ་བ་འདི། སྐབས་དེ་དུས་ཀྱི་གནས་སྟངས་ག་འདྲས་ཅིག་རེད་སྐབས་དེ་དུས་ཨ་ནེ ྋསྐྱབས་མགོན་རིན་པོ་ཆེའི་མཛད་པ་དང་དགོངས་པ་འཛམ་བུ་གླིང་ནང་ལོགས་ལ་ཡང་ཁྱབ་བརྡལ་ག་འདྲས་ཅིག་བྱུང་ཡོད་རེད་དེ་ཚོ་ང་ཚོ་དཔྱད་པ་ཞུ་ཡ་དང་གཉིས་དེ་ནས་བོད་མིའི་འཐབ་རྩོད་ཀྱི་རང་བཞིན་ལ་ཡང་ཨ་ནེ་ཅིག་འཛམ་བུ་གླིང་གི་ངོས་འཛིན་ཞུ་ཕྱོགས་རེད་དེ་ལ་ཡ་ཨ་ནི་ཆེ་མཐོང་ག་འདྲས་བྱུང་ཡོད་རེད་ཟེར་ཡ་འདི་གནད་འགག་ཅིག་ཆགས་འདུག་རེད་བསམ་གྱི་འདུག་དང་པོ་དེ་ལ་སྐབས་དེ་དུས་དཔེར་ན་ད་བརྒྱད་ཅུ་གྱ་དགུ་ལོ་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡ་གཟེངས་རྟགས་དེ་ཕུལ་བའི་སྐབས་ལ་བོད་ནང་ལོགས་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱ་བརྒྱད་གྱ་དགུ་ལ་ཡ་ཨ་ནི་ཞི་རྒོལ་ཆེན་པོ་ཞེ་པོ་ཅིག་བྱུང། འདི་འདྲའི་ཞིག་སྐབས་ལ་ཡ་ཨ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གང་ལྟར་འཚེ་མེད་ཞི་བའི་ཐོག་ནས་མ་གཏོགས་གཅིག་གི་བོད་མི་ཚོའི་ངོས་ནས་གོ་ལག་ཆ་ལ་སོགས་པ་འདི་འདྲའི་གི་ཐོག་ནས་རྩ་བ་ཉིད་ནས་ད་འདི་གནང་རྒྱུ་མེད་པར་ནམ་རྒྱུན་ནས་རྒྱུན་གཏན་གི་ལམ་སྟོན་བཀའ་སློབ་འདུ་ཆེ་ཡང་སེ་གནང་བཞུགས་པ་དེའི་འོག་ལ་ཡ་འདི་འདྲའི་གི་བཀའ་སློབ་གི་གྲིབ་བསིལ་ཅིག་གི་འོག་ལ་ཡ་བོད་ནང་ལོགས་ལ་ཡ་འཚེ་བའི་ལས་ལ་འཇུག་མཁན་ཧ་ལམ་ད་བྱུང་ཡོད་མ་རེད་ཟེར་བྱས་ནས་ཞུ་ཆོག་ཡ་བཟོ་འདྲ་ཅིག་འདི་འདྲའི་གི་གནས་བབ་ཅིག་ལ་ཡ་ད་གང་ཅི་འཛམ་བུ་གླིང་གི་འཐབ་རྩོད་ཀྱི་རང་བཞིན་དེ་འཚེ་བ་མེད་པ་ཡིན་པ་འདི་ལ་ཡང་ངོས་འཛིན་ཐོབ་པ་ཅིག་ལ་ཡང་ཞུས་ན་འགྲིག་གི་ཡོད་རེད་བསམ་གྱི་འདུག་གཉིས་དེ་ནས། སྐྱབས་མགོན་རིན་པོ་ཆེ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ལ་ཡང་འཛམ་བུ་གླིང་གི་ད་བོད་ཀྱི་གནས་ཚུལ་འདི་ད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་བོད་པ་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་ཆ་ནས། བརྒྱད་ཅུ་གྱ་བདུན་ལོར་ཡ་ཨ་རིའི་གྲོས་ཚོགས་ནང་ལོགས་ལ་བོད་ཀྱི་གནད་དོན་འདི་སེལ་ཐབས་ལ་ཞི་བའི་ཐོག་ནས་ཞི་བའི་གྲོས་མོལ་གྱི་ཐོག་ནས་སེལ་ཐབས་ཡ་ཨ་ནི་དོན་ཚན་ལྔ་ཅན་གྱི་དགོས་འདུན་ཅིག་འདུག་བྱས་ནས་གྲོས་འཆར་ཞིག་བཏོན་གནང་པ་རེད། ད་དོན་ཚན་ལྔ་འདིའི་ནང་ལོགས་ལ་ཡ་བོད་ཀྱི་དགོངས་པ་དེ་གའི་ཆ་ཚང་ལོགས་ད་གང་ལྟར་འཛམ་བུ་གླིང་ཞི་བདེ་བསྐྲུན་ཡ་དང་འབྲེལ་བ་ཡོད་བསྡད་པ་ཅིག་ཆགས་འགྲོ་གི་ཡོད་པ་དེའི་ནང་ནས་བོད་དེ་ཨ་ནི་ཞི་བའི་བསྟི་གནས་ལ་བསྒྱུར་ཡ། འཛམ་བུ་གླིང་ནང་ལོགས་ལ་ཡ་ད་རྒྱ་ནག་གི། ད་ལྟ་ཤུགས་རྐྱེན་ཡོད་པ་ནང་བཞིན་དཔེར་ན་བོད་ནང་ལོགས་ལ། མི་སེར་སྤེལ་བའི་གི་རིང་ལུགས་དེ་མེད་པ་ཆགས་ཡ། ད་ག་ནང་བཞིན་བོད་མི་ཚོའི་གི་གཞི་རྩའི་རང་དབང་དང་འགྲོ་བ་མི་ཡི་ཐོབ་ཐང་དེ་གས་དེ་ནི་ལོངས་སུ་སྤྱོད་ཡ་ཡོད་དགོས་པ་བོད་ནང་ལོགས་ཁོར་ཡུག་གི་གནས་བབ་དེ་གས་དེ་ལ་བསམ་བློ་བཏང་ཡ་དང་ད་ག་ནང་བཞིན་རྫས་འགྱུར་དང་དེ་འདྲས་ཀྱི་ཐོག་ནས་བོད་ནང་དཀའ་ངལ་མ་འཕྲད་ཡ་ལ་ཡ་ཐབས་ཤེས་བྱེད་དགོས་རེད་ཟེར་དེ་འདྲས་བྱས་གསུངས་ཡོད་རེད་ད་ག་ནང་བཞིན

དཀའ་ངལ་དེ་སེལ་བའི་གི་ཐབས་ལམ་དང། འདི་ལ་ཡང་འཚེ་མེད་ཞི་བའི་ཐོག་ནས། མདུན་སྐྱོད་གནང་ཕྱོགས་ཀྱི་ལམ་ཁ་བཟོ་འདྲ་ཅིག་མིག་དཔེ་བསྟན་པ་ཅིག་ལ་ཡང་ད་གང་ལྟར་འདི་ངོས་འཛིན་ཞུས་པ་ཅིག་ཆགས་ཀྱི་ཡོད་རེད་ཞུས་ན་མ་འགྲིག་པ་མེད་པ་བཟོ་འདྲ་ཅིག་ཡོད་རེད་ད། བརྒྱད་ཅུ་གྱ་བདུན་གྱ་བརྒྱད་ལ་ཡང་དེ་འདྲས་ཀྱི་གྲོས་འཆར་ཅིག་བཏོན་གནང་ཡོད་རེད་བརྒྱད་ཅུ་གྱ་དགུ་ལོར་ལ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་གཟེངས་རྟགས་ཕུལ་ཡ་འདི་གས་འདི། འོ་དུས་ཀྱི་འགྱུར་བ་རེད་བོད་ནང་ལོགས་གི་གནས་སྟངས་ཛ་དྲག་པོ་ཞེ་པོ་ཅིག་གི་སྐབས་ལ་ཡང་འདི་འདྲས་ཅིག་ངོས་འཛིན་ཐོབ་ཡོང་དུས་ཙམ་པ་འདི་བོད་ཀྱི་གནས་ཚུལ་ཐོག་ལ་ཡིན་ན་ཞེ་པོ་ཅིག་ཁྱད་པར་འགྲོ་བསྡད་ཡོད་རེད།

ད་བོད་ཀྱི་གནད་དོན་གཅིག་པོ་མ་རེད་འཛམ་བུ་གླིང་ནང་ལོགས་ལ་ཡ་འཛམ་བུ་གླིང་སྤྱི་ཡོངས་ལ་ཕན་པའི་ཞི་བདེ་དང་མཉམ་གནས་དང་ཨ་ནི། ཡུན་གནས་ཀྱི་འཐབ་རྩོད་འཚེ་བ་མེད་པའི་ཐོག་ནས་ག་འདྲ་བྱེད་དགོས་ཡོད་མེད་འདི་གའི་དེ་མིག་དཔེ་སྟོན་པ་ཞིག་ལ་ཡ་ངོས་འཛིན་ཞུས་པའི་གི་ད་དུས་ཚིགས་རེད་ཞེས་ཞུས་པ་ཡིན་ན་མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་ལགས། ལགས་རེད་ད་ད་ལྟ་བཀྲ་ཤིས་ལགས་ཀྱིས་དེ་ཅིག་ནོ་བེལ་ཞི་བདེའི་གཟེངས་རྟགས་ཀྱི་བྱུང་བ་ཁག་ཅིག་ངོ་སྤྲོད་གནང་བ་ནང་བཞིན་རེད་ད་ད་ལྟ་ཅིག་ལོ་ངོ་སུམ་ཅུ་སོ་བཞི་གོང་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་སྐབས་དེ་དུས་ད་ཅིག་ནོ་བྷེལ་ཞི་བདེ་གཟེངས་རྟགས་ཕུལ་མཁན་གྱི་ཚོགས་ཆུང་འདིས་ཀྱིས་ཐག་གཅོད་ཅིག་བྱས་པ་རེད། ནོ་བྷེལ་འདི་ལོའི་ཀྱི་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཀྱི་ནོ་བྷེལ་ཞི་བདེ་གཟེངས་རྟགས་འདི་ད་མི་གང་ཟག་སུ་གཅིག་ལ་ག་འདྲས་སེ་ཕུལ་དགོས་ཡོད་མེད་ཀྱི་ཐག་གཅོད་བྱས་སྐབས་དེ་དུས་ཀྱི་ཐག་གཅོད་དེ་ག་འདྲས་སེ་བྱུང་བ་རེད་ག་རེ་བྱས་ནས་བྱས་པ་རེད་འདི་ལ་ཅིག་བསྐྱར་ཞིབ་ཞུས་པ་ཡིན་ན།

བྱས་བྱས་དེའི་རྗེས་ལ་ཨ་ནི་ཚོགས་ཆུང་གི་ངོས་ནས་ད་ཅིག་ཚང་མས་ཀྱིས་མང་མོས་ཀྱི་ཐོག་ནས་ཨ་ནི་ཅིག་གདམ་བྱས་ད་འདི་ལ་ཕུལ་ཡས་ཀྱི་ཐག་དེ་ཆོད་ཀྱི་ཡོད་རེད་སྐབས་དེ་དུས་ཡིན་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གཙོས་པའི་ཀྱི་སྐབས་དེ་དུས་དེའི་ནང་ལོགས་ད་ལོ་ངོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་ཀྱི་ད་འོས་མི་ད་འོས་མི་ཞེས་ནས་ད་ནོ་བེལ་གཟེངས་རྟགས་ཕུལ་སའི་གང་ཟག་ཨ་ནི་ཁག་ཅིག་ད་དེ་འདྲ

མི་མང་གི་འགྲོ་བ་མིའི་ཐོབ་ཐང་གུས་བརྩི་ཞུ་མཁན་གྱི་གང་ཟག་ཆགས་ཁོ་རང་གི་མཚན་ཡང་སྐབས་དེ་དུས་འོས་མིའི་ནང་ལ་སླེབས་བྱས་ད་མང་པོ་གཅིག་གིས་ཁོ་རང་ལ་ཐོབ་ཡས་ཀྱི་རེ་བ་ཆེན་པོ་གནང་ཡོད་རེད་ད་གང་ལྟར་སྐབས་དེ་དུས་འོས་མིའི་ནང་ལ་ཕེབས་མཁན་གྱི་གང་ཟག་ཆ་མང་པོ་མང་ཚང་མས་ད་སོ་སོའི་གྱི་རྒྱལ་ཁབ་རེད་ཚོགས་པ་རེད་སྤྱི་ཚོགས་ནང་ལོགས་ལ་ཅིག་ཞི་བདེ་བསྐྲུན་ཐབས་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག་ལ་ཅིག་ཕྱག་ལས་ད་ཡུན་རིང་པོ་གནང་བའི་ཀྱི་གང་ཟག་ཆགས་ཀྱི་ཡོད་རེད་ད་ད་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་སྤྱི་ཟླ་བཅུ་པའི་གྱི་ཚེས་བཅུ་གསུམ་ད་དེ་ཉིན་ཉིན་ལ་ད་ལྟ་ནིའུ་ཡོག་དུས་དེབ New York Times གྱི་གསར་ཤོག་ཁང་གིས་དཔྱད་རྩོམ་ཅིག་སྤེལ་འདུག་ད་ལྟ་དེ་དུས་ལོ་ངོ་སུམ་ཅུ་སོ་བཞི་གོང་ལ་དེ་དཔྱད་རྩོམ་དེ་ནང་ལོགས་ལ་ཅིག་ད་ལྟ་ཁོ་རང་ཚོས་ཀྱི་གསར་འགོད་པས་ཀྱི་དྲི་བ་དྲིས་ལན་དང་དེ་འདྲ་བྱས་པའི་ནང་ལོགས་ལ་སྐབས་དེ་དུས་ད་ནོ་བེལ་ཞི་བདེ་གཟེངས་རྟགས་ཀྱི་ཚོགས་ཆུང་གི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་འདེམས་སྒྲུག་མཐའ་མ་དེ་ལ་འདེམས་སྒྲུག་བྱེད་དགོས་ཀྱི་ད་རྒྱུ་མཚན་ད་གཙོ་བོ་དེ་ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ནང་ལོགས་ཀྱི་གནས་སྟངས་འདི་ཅིག་ཞི་བདེ་ཡོང་ཡས་ཀྱི་ཆེད་དུ་འཚེ་བ་མེད་པའི་གྱི་ལམ་ཐོག་ནས་ད་བཙན་བྱོལ་ནང་ཡོད་པའི་བོད་མི་ཚོས་ཀྱི་རྒྱ་ནག་གཞུང་ལྷན་དུ་ཅིག་གྲོས་མོལ་རེད་ད་བཀའ་མོལ་གནང་བྱས་འཚེ་བ་མེད་པའི་གྱི་ལམ་ནས་ཅིག་ཐག་གཅོད་ཡོང་ཡས་ཀྱི་ད་ཐབས་ལམ་འདི་ལ་ད་ཅིག་རྒྱབ་སྐྱོར་གྱི་རྣམ་འགྱུར་ཅིག་ཡིན་པ་དང་དེའི་མཉམ་དུ་སྐབས་དེ་དུས་ད་ལྟ་བཀྲ་ཤིས་ལགས་ཀྱིས་གོང་དུ། གསུངས་སོ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་འདི་རྒྱ་ནག་གི་ད་ལོ་རྒྱུས་ནང་ལོགས་ལ་ལོ་གལ་ཆེན་པོ་ཞེ་པོ་ཅིག་ཆགས་སྡོད་ཀྱི་ཡོད་རེད་ད། དེ་དུས་སྤྱི་ཟླ་དྲུག་པའི་ནང་ལོགས་ལ་གནམ་བདེ་སྒོ་མོ་ཆེ་གི་ད་ཅིག་རྒྱ་ནག་ནང་ལོགས་ལ་སློབ་ཕྲུག་དམངས་གཙོ་དོན་གཉེར་བའི་ཀྱི་སློབ་ཕྲུག་མང་པོ་ཅིག་ལ་ད་རྒྱ་ནག་གི་སྐབས་དེ་དུས་ཅིག་དམར་གསོད་བཏང་བའི་ཀྱི། གསར་འགྱུར་མང་པོ་ཅིག་སྐབས་དེ་དུས་ཐོན་ཡོང་དུས་རྒྱ་ནག་ནང་རྒྱ་ནག་ལ་ད་རྒྱ་ནག་དམར་ཤོག་གཞུང་གི་གནད་དོན་ཐོག་ལ་འཛམ་བུ་གླིང་ཡོངས་ཀྱི་སྐབས་དེ་དུས་ད་དོ་སྣང་ཤུགས་ཆེན་པོ་བྱེད་པའི་གི་ལོ་ཅིག་ཆགས་ཡོང་དུས་ཨ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད་ཅིག་འགྲོ་བ་མིའི་ཐོབ་ཐང་རེད་ད་ག་ནང་བཞིན་ཅིག་འཚེ་བ་མེད་པའི་གི་ཕྱག་ལས་དང་དགོངས་གཞི་འདི་ཚོ་རྒྱ་ནག་གཞུང་དང་ཐད་ཀར་འབྲེལ་བ་ཆགས་ཡོང་དུས་ལོ་དེ་ལ་ཨ་ནི་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཕྱག་ལས་དེ་ལ་ཆེ་བསྟོད་ཞུ་ཡས་ལ་ད་ཧ་ལས་པའི་གི་རན་པོ་ཅིག། མཐོང་ཙང་སྐབས་དེ་དུས་ད་ནོ་པེལ་ཞི་བདེའི་གཟེངས་རྟགས་ཚོགས་ཆུང་གི་ངོས་ནས་ཐག་གཅོད་དེ་དེ་འདྲས་བྱས་ཡིན་པ་གི་གནས་ཚུལ་དེ་སྐབས་དེ་དུས་ད་ལོ་ངོ་གསུམ་སོ་བཞི་གོང་ལ་གསར་འགྱུར་བརྒྱུད་ལམ་ཁག་ནང་ལ་ཐོན་བཞག་ད་དེ་དུས་སྐབས་དེ་དུས་ཆ་མཚོན་པ་ཡིན་ན་ད་ལྟ་ད་ལྟ་དུས་ཚོད་ལོགས་ཀ་ཅིག་རེད་ཨ་ནི་སྐབས་དེ་དུས་ཡིན་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་བོད་མི་གི་ཆོས་དང་སྲིད་གཉིས་ཀའི་གི་དབུ་ཁྲིད་ཅིག་ཡང་ཆགས་བསྡད་ཀྱི་ཡོད་པ་དང་གཅིག་ད་བོད་པའི་གི་ཅིག་རྩ་དོན་རྩོད་ཡས་ཀྱི་ཐབས་ལམ་དེ་འཚེ་བ།

ད་ལྟ་ལོ་ངོ་གསུམ་སོ་བཞིའི་རྗེས་ལ་ཡང་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཅིག་མཚན་གནས་ལ་ད་རྒྱ་ནག་གཞུང་གི་ངོས་ནས་ག་དུས་ཡིན་ནས་ཅིག་སྐྱོན་བརྗོད་བྱས་པ་ནང་བཞིན་སྐབས་དེ་དུས་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་ཡས་ཐག་ཆོད་ཟིན་པ་དང།

བེད་སྤྱོད་བྱེད་ཀྱི་འདུག་ཅེས་འདི་འདྲའི་བྲིས་པའི་གི་གནས་སྟངས་ཡང་ཆགས་ཡོད་རེད། གང་ལྟར་ཅིག། ནོ་བེལ་ཞི་བདེའི་གཟེངས་རྟགས། ཚོགས་ཆུང་གི་ངོས་ནས་སྐབས་དེ་དུས་གོང་ས་མཆོག་ལ་ཕུལ་དགོས་ཡ་གི་ད་རྒྱུ་མཚན་རེད་དོན་དག་འདི་ཚོ་མར་ཅིག་ཀློག་ཡོང་དུས་དངོས་གནས་སྐབས་དེ་དུས་ཅིག། ཚོགས་ཆུང་གི་ངོས་ནས། བསམ་བློ་མང་པོ་བཏང་བ་དང་ད་ག་ནང་བཞིན་ཉམས་ཞིབ་མང་པོ་བྱས་པ་རེད་ད་ག་ནང་བཞིན། ཁོ་རང་ཚོ་གི་གནད་དོན་གལ་ཆེན་པོ་ཅིག་གསུང་ཡ་དེ་ལ་ད། ད་བོད་དང་ད་རྒྱ་མི་རིགས་ཀྱི་ད་རྒྱ་ནག་བར་གྱི་སྐབས་དེ་དུས་གཅིག་གྲོས་མོལ་གནང་ཡ་དེ་ཚགས་ཚུད་ཞེ་པོ་མེད་པ་ཡིན་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཅིག་ད་ཐབས་ལམ་གཅིག་འཚོལ་བྱས་གྲུབ་འབྲས་ག་རེ་ཐོན་མ་ཐོན་ལ་མ་ལྟོས་པར། འཚེ་མེད་ཞི་བའི་གི་ལམ་གི་ངོས་ནས་བོད་པའི་གི་དཀའ་རྙོག་དེ་སེལ་ཡག་གི་ཐབས་ལམ་འདི་ལ་གུས་བརྩི་ཞུས་ཙང་ཨ་ནི་ནོ་བེལ་ཞི་བདེའི་གཟེངས་རྟགས་གི་ད་ཚོགས་ཆུང་ངོས་ནས་སྐབས་དེ་དུས་གོང་ས་མཆོག་ལ་ཆེ་བསྟོད་གི་གཟེངས་རྟགས་དེ་ཕུལ་བ་གཅིག་ངོས་འཛིན་བྱས་བསྡད་ཀྱི་འདུག་ཨ། ལགས་རེད་ད་ལྟ་དེའི།

གི་བསྐོ་གཞག་གནང་བྱས་འདི་ནང་ལོགས་ལ་ཡང་ཚོགས་མི་ལྔ། ཡོང་གི་ཡོད་རེད་ཚོགས་མི་ལྔ་དེ་གིས་ཁོང་རྣམ་ཚོས་ཀྱི་ད་འོས་གཞི་བྱུང་བ་དེ་གས་དེ་ལ་ཡང་ཞིབ་འཇུག་གནང་བྱས་མཐའ་མའི། བདུན་དེ་ལ་ཡང་དེ་ནས་འདེམས་སྒྲུག་གནང་ཡག་འདུག་སེ་ཡོང་བསྡད་ཀྱི་ཡོད་རེད། ད་འདི་ནང་ལོགས་ལ་ད་སྤྱིར་བཏང་མཛད་སྒོ་དེ་གས་དེ་ཆེ་མཐོང་ཞུ་ཕྱོགས་ཀྱི་ཐོག་ནས་ཞུས་པ་ཡིན་ན་ནམ་རྒྱུན། གཟེངས་རྟགས་དེ་ཕུལ་བའི་སྐབས་ལ་ཡང་ནོར་ཝེའི་རྒྱལ་པོ་དབུ་བཞུགས་བྱས་བྱས་ཡོང་གི་ཡོད་རེད་ཨ་ནི་དེ་ནས། སྤྱིར་བཏང་ནམ་རྒྱུན་ཡིན་ན་ཚོགས་འདུ་ཚོགས་ས་དེ། ནོ་བེལ་གྱི་ཁ་སོགས་རེད། དེ་འདྲ་གྲོང་གྲོང་སྡེ་ལྷན་ཚོགས་ཀྱི་ཚོགས་ཁང་དང་ཨོ་སི་ལོ་ཚོགས་ཚོགས་ཁང་དང་དང་ནང་བཞིན། ཨ་ནི། སྐབས་རེ་ཡང་སྔོན་མ་གྲོས་ཚོགས་ནང་དུ་བ་ལ་ཡིན་ནང་བཞག། ཡང་དེ་ནས་སྐབས་ཅིག་སྐབས་ཅིག་ལ་ཡང། ཨོ་སི་ལོ་ན་ཡོད་པའི་ཆེ་མཐོའི་གཙུག་ལག་སློབ་གཉེར་ཁང་ནང་ལོགས་དུ་བ་ལ་ཡ་གནང་བཞག་གང་ལྟར་དེ།

ཕྲན་བུ་ཕྲན་བུ། སྐྱོན་བརྗོད་དེ་རེ་ཡོང་གི་ཡོད་ས་རེད་ད་ཡིན་ནའི། འོས་གཞི་ནང་ལོགས་ལ་ཡ། མཐའ་མ། འདེམས་སྒྲུག་བྱེད་མ་བྱེད་ལ་མ་ལྟོས་པའི་འོས་གཞི་ནང་ལོགས་ལ་དཔེར་ན་སྔོན་མ། ཇེར་མན་གྱི། གཅིག་བསྡུས་རིང་ལུགས་པ་གི་ད་འགོ་ཁྲིད། Hitler གྱི་མིང་ཡན་ཆད་ནས་དུ་བ་དཔེ་ངན་འདི་བྱུང་ཡོད་ས་རེད། གང་ལྟར་ད། དེ། བརྒྱུད་རིམ་གཅིག་ནང་ལོགས་ལ་ད་གང་ལྟར་བརྒྱུད་རིམ་དུ་འགྲོ་དགོས་ཀྱི་ཡོད་རེད་ཨ་ནི།

འོས་གཞི་ནང་ལོགས་ལ་ཡང་བསྟུད་མར་བཏོན་འདུག་ཨང་ད་ལྟའི་ཞེ་པོ་ཅིག་གནད་འགག་ལྟ་སྐོར་དེ་ཚོགས་ཆུང་གིས་ཞེ་པོ་ཅིག་ཐུགས་སྣང་ཡོད་པ་དང་དེ་ལ་ཡང་རྒྱབ་སྐྱོར་ཡོད་པ་གྲོས་ཚོགས་ནས་དེ་ལ་ཡང་མོས་པ་ཡོད་པ་ཅིག་རྣམ་འགྱུར་ཅིག་ཐོན་པ་རེད་ད་གང་ལྟར། གཅིག་དེ་རེད་ད་གཉིས་ཐད་ནས་དེ་བོད་ཀྱི་གནད་དོན་ཐོག་ལ་ཡང་འགྱུར་བ་ག་རེ་འགྲོ་ཡོད་རེད་ཟེར་དེ་ང་ཚོ་དཔྱད་པ་ཅིག་ཡིན་གཅིག་ཞུ་དགོས་ཡ་ཅིག་རེད་ཤག་ད་དཔེར་ན་སྐྱབས་མགོན་རིན་པོ་ཆེ་འཛམ་བུ་གླིང་ནང་ལོགས་ལ་ཡང་དེའི་རྗེས་ལ་ཆིབས་བསྒྱུར་གནང་བྱས་ཨ་ནི། དབྱིན་ཡུལ་ནང་ལོགས་ལ་དཔེར་ན། དབྱིན་ཡུལ་གྱི་སྲིད་བློན Tony Blair དང་ད་ག་ནང་བཞིན་ཨ་རིའི་གི་ད་སྲིད་བློན་སྲིད་འཛིན George Bush ནས་མར་བྱས་པའི་གི་ད་སྲིད་འཛིན་རིམ་པ་མཇལ་འཕྲད་ཞུས་ཡོད་རེད་ད་ག་ནང་བཞིན་ད་ད་དབྱིན་ཇིའི་རྒྱལ་རྒྱལ་སྲས་རེད་ད་ད་ད་རྒྱལ་པོ་རེད་བ་དེ་ནང་བཞིན་གི་ད་དུས་དུས German དང France དང་དུ་བ་གི་སྲིད་འཛིན་ད་སྲིད་བློན་མཐོ་གྲས་ད་རྒྱལ་ཁབ་ཅིག་གི་དཔོན་རིགས་མཐོ་ཤོས་རིམ་པ།

འབྲེལ་ལམ་དེ་ཞེ་པོ་ཇེ་བཟང་རུ་ཕྱིན་རྒྱ་ནག་གིས་བོད་ནང་ལོགས་ལ་གདུག་རྩུབ་ཀྱི་སྲིད་བྱུས་དེ་བརྒྱད་ཅུ་གྱ་བདུན་ནས་མར་དྲག་པོ་ཆགས། དེ་ནས་ད་བརྒྱད་ཅུ་གྱ་དགུའི་རྗེས་ལ་ཡ་ནི་བོད་ཀྱི་གནས་ཚུལ་དེ་ད་འཛམ་བུ་གླིང་ནང་ལོགས་ལ་ཡ་ནོ་བེལ་ཞི་བདེ་གཟེངས་རྟགས་ཀྱི་རྗེས་ལ་མང་པོ་ཅིག་གིས་གསུང་ཡ་ལ་ཡ་བོད་ཀྱི་གནས་ཚུལ་འདི་འཛམ་བུ་གླིང་ལ་ཡ་རྒྱ་ཁྱབ་བྱུང་ཡ་གི་གཞི་གཅིག་དེ་གཟེངས་རྟགས་དེ་ཆགས་ཀྱི་ཡོ་རེད་ཅེས་གསུང་གི་ཡོ་ད་སྐྱབས་མགོན་རིན་པོ་ཆེའི་མཚན་དེང་སང་འཛམ་བུ་གླིང་ག་བ་ཡིན་ན་ད་ཞེ་པོ་ཅིག་མཚན་སྙན་ཆེན་པོ་ཆགས་ཡ་ད་ཨ་ཅིག་མི་ཚང་མ་ལོགས་ཀྱི་མོས་གུས་ཆེན་པོ་གནང་ཡ།

ཡོངས་ཁྱབ་གསལ་བསྒྲགས་གནང་བའི་དུས་ཚིགས་ཅིག་ཆགས་འགྲོ་གི་ཡོད་ལ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོར་འདི་གནང་བ་ནས་བྱས་བྱས་གང་ལྟར་འདི། དུས་ཚིགས་ཀྱི་ཆ་ནས་ད་བོད་དང་ཐད་ཀར་འབྲེལ་བ་ཡོད་བསྡད་པ་གཅིག་བོད་པ་ཚོས་ཀྱི། ད་འགྲོ་བ་མི་ཡི་ཐོབ་ཐང་གི་གནས་ཚུལ་ཞིག་བཤད་ཀྱི་ཡོད་དེ་ཡིན་ནའི་མཉམ་འབྲེལ་རྒྱལ་ཚོགས་ཀྱི། གྲོས་ཆོད་ཁག་གསུམ་ནང་ལོགས་གྲོས་ཆོད་གཅིག་ནང་ལོགས་ལ་བོད་མི་ཚོ་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་དགོས་ཀྱི་རེད་ཟེར་ཡ་གཅིག་གྲོས་ཆོད་གཅིག་བཞག་ཡོད་རེད་གང་ལྟར། འགྲོ་བ་མི་ཡི་ཐོབ་ཐང་འདི་ཡང། བོད་མི་ཚོས་ཀྱི་ད་གནད་འགག་ཆེན་པོ་ཞེ་པོ་ཅིག་རྩིས་དགོས་ཡ་གཅིག་དང། འདི་ཉིན་མོ་དེ་ང་ཚོ་འཛམ་བུ་གླིང་ཡོད་དོ་ཅོག་ས་ཁུལ་ག་བ་ཡིན་ན་བོད་པ་ཚང་མ་ལོག་གི། འདི་ཉིན་མོ་དེ་དགའ་སྣང་དང་ཡང་ཅིག་ཐོབ་ཐང་འཐབ་རྩོད་ཀྱི་ཉིན་མོ་ཅིག་གི་ཆ་ནས་ད་གང་ལྟར་ཟུང་འབྲེལ་གྱི་ཐོག་ནས་ངོས་འཛིན་ཞུ་བདེ་ཡ་གཅིག་ཆགས་འགྲོ་གི་ཡོད་རེད་བསམ་གྱི་འདུག་ད་གང་ལྟར་བོད་པའི་གི་འཐབ་རྩོད་ལ་རྒྱུན་འཁྱོངས་གནང་ཡ་ལ་ད་ལྟ་སྐྱབས་མགོན་རིན་པོ་ཆེའི་མཛད་པའི་གི་ཐོག་ནས་ཞེ་པོ་ཅིག་རླབས་ཆེན་པོ་ཆགས་བསྡད་པ་ད

དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་སྐབས་དེ་དུས་ཀྱི་གནས་ཚུལ་ཁག་ཅིག་དེ་འདྲས་མར་ཀློག་ཡོང་དུས། སྐབས་དེ་དུས་ཀྱི་ནོ་བྷེལ་ཞི་བདེ་གི་གཟེངས་རྟགས་འདི་བཞེས་མཁན་ཡང་ཨེ་ཤེ་ཡའི་གླིང་ཕྲན་ནང་ཨེ་ཤེ་ཡའི་མི་རིགས་ཀྱིས་བཞེས་ཡོང་བ་ཧ་ལས་པའི་དཀོན་པོའི་གི་དུས་ཚོད་ཅིག་ཆགས་བསྡད་ཀྱི་འདུག་ད་གང་ལྟར་ད་ལྟ་འདས་པའི་ལོ་མང་པོའི་ནང་ལོགས་ལ་ཅིག་གཞི་རྩའི་ད་ལྟ་ཨེ་ཤེ་ཡའི་གླིང་ཕྲན་ནང་ལོགས་ནས་ཨེ་ཤེ་ཡའི་མི་རིགས་ལ་དེ་འདྲའི་ནོ་བྷེལ་ཞི་བདེའི་གཟེངས་རྟགས་ཕུལ་བ་ད་མང་པོ་བྱུང་ཡོད་རེད། ད་ལྟ་མ་ལ་ལ་ད་ཉེ་བའི་ཆ་ལ་མ་ལ་ལ་ཡུ་སུབ་རེད་ད་ག་ནང་བཞིན་གཅིག་ད་ཨང་སང་སུ་ཅི་ཨན་དེ་ནས་མ་ད་ཏྲེ་རེ་ས་རེད་ད་དེ་ནས་ད་ཚང་མས་མཁྱེན་བསྡད་ཡག་གཅིག་གནད་དོན་གཅིག་ད་ད་ཨ་མི་རི་ཀའི་སྲིད་འཛིན་ཟུར་པ་བྷ་རག་ཨོ་བྷ་མ་ལ་ཡ་ད་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པའི་མཛད་པ་དང་འབྲེལ་བྱས་ཡང་གཅིག་ད་རྒྱལ་སྤྱིའི་ནང་ལོགས་ལ་ཡང་གཅིག་འདི་དང་གཅིག་འདི་ཡོད་རན་པ་རེད་མ་རན་པའི་གི་ཡང་བཀའ་མོལ་གཅིག་ཡང་བྱུང་བསྡད་ཡག་གི་གནས་སྟངས་གཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ། གཅིག། འགྲོ་བ་མིའི་ཐོབ་ཐང་དང་གཅིག་ནོ་བྷེལ་ཞི་བདེའི་གཟེངས་རྟགས་དེ་ཐད་ཀར་འབྲེལ་བ་ཡོད་པའི་གི་གནད་དོན་ལ་བལྟས་བྱས་ད་ད་ནོ་བྷེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ད་འདི་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལ་ཆ་མཚོན་པ་ཡིན་ན་ནོ་བྷེལ་ཞི་བདེའི་སྒྲིག་འཛུགས་ད་ཚོགས་ཆུང་ནས་ད་ད་རང་ལོ་ལྔ་བཅུ་ང་གཅིག་ཡིན་པ་ཨི་རན་རྒྱལ་ཁབ་ཀྱི་བུད་མེད་ད་གཅིག་དམངས་གཙོ་རེད་ད་ག་ནང་བཞིན་ཅིག་འགྲོ་བ་མིའི་ཐོབ་ཐང་རེད་བུད་མེད་ཐོག་ལ་ཅིག་ད་དྲག་གནོན་བྱེད་བཞིན་པའི་གནད་དོན་ཐོག་ལ་ལོ་མང་པོ་ཕྱག་ལས་གནང་མྱོང་མཁན་གནང་མཁན་དང་ད་ལྟ་གནང་དང་གནང་བཞིན་པ་ཨ་ནི Narges Mohammadi ཁོ་རང་ཆགས་བསྡད་ཀྱི་ཡོད་རེད་ད་ཁོ་རང་ད་ལྟ་ཡིན་ན་ལོ་ལྔ་བཅུ་ང་གཅིག་བྱས་ད་ལྟ་ང་ཚོ་ད་བཀྲ་ཤིས་ལགས་ང་ཚོ་འདི་ལེ་ཚན་འདི་ཅིག་བཀའ་མོལ་ཞུས་པའི་རིང་ག་ལ་ཡིན་ན་ཁོ་རང་ད་ལྟ་ད་ཨི་རན་གྱི་བཙོན་ཁང་ནང་ལོགས་ལ་བཞུགས་པའི་གི་གང་ཟག་ཅིག་ཆགས་བསྡད་ཀྱི་འདུག་ཁོ་རང་ཆ་མཚོན་པ་ཡིན་ན་ཅིག་བུད་མེད་ཀྱི་ཐོབ་ཐང་རེད་བུད་མེད་ཀྱི་གནད་དོན་ཐོག་ལ་ཧ་ལས་པའི་གི་ཕྱག་ལས་མང་པོ་གནང་བ་མ་ཟད་ཨི་རན་གྱི་ད་གཞུང་གི་འོག་ལ་ཐེངས་མ་བཅུ་གསུམ་ཙམ་ད་བཙོན་ཁང་ནང་ལོགས་ལ་བཞུགས་པ་ད་ད་གང་ལྟར་ལོ་ཚང་མ་ཅིག་ཡར་བསྡུས་པ་ཡིན་ན་ད་ལྟ་བར་དུ་ཁོ་རང་ལོ་ངོ་ད་ལྟ་ལྔ་བཅུ་ང་གཅིག་རེད་དེ་ཁོ་རང་ལོ་ངོ་ལྔ་བཅུ་ང་གཅིག་ནང་ནས་ལོ་ངོ་སུམ་ཅུ་སོ་གཅིག་ད་བཙོན་ཁང་ནང་ལོགས་ལ་བཞུགས་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་ཡང་མུ་མཐུད་བྱས་བཙོན་ཁང་ནང་ལོགས་ལ་ཡོད་པ་རེད། ད་འདི་འདྲའི་ཅིག་གནས་ཚུལ་ཅིག་ཐོས་ཡོང་དུས་རང་བཞིན་གྱིས་ནོ་བྷེལ་ཞི་བདེའི་གཟེངས་རྟགས་ཀྱི་རིན་ཐང་འདི་ཅིག་ད་དེ་སྔ་ལོ་ངོ་སུམ་ཅུ་སོ་བཞི་དང་བསྡུར་བ་ཡིན་ན་ད་ལྟའི་དུས་ཚོད་འདི་ལ་ཧ་ལས་པའི་གི་གལ་ཆེན་པོ་ཅིག་ཆགས་བསྡད་ཀྱི་འདུག་ད་ལྟ་ལེ་ཚན་འདི་འགོ་བཙུགས་དུས་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་རེད་ཡུག་ཀེ་རེན་ནང་ལོགས་ལ་དམག་རེད་ད་ཅིག་དྲག་པོའི་གི་བརྩེ་བ་མེད་པའི་གི་ཐོག་ནས་ད་མི་གསོད།

ད་ལྟ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ནོ་བྷེལ་ཞི་བདེའི་གཟེངས་རྟགས་འདི་ཕུལ་རྗེས་བོད་པའི་གི་གནད་དོན་ཐོག་ལ་ག་རེ་ཁེ་ཕན་བཟོས་ཡོད་རེད་བྱས་འདི་ཡང་དྲི་བ་ཅིག་ཆགས་བསྡད་ཀྱི་འདུག་ད་གང་ལྟར་ཅིག་མདོར་བསྡུས་ནས་བཤད་པ་ཡིན་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གལ་སྲིད་ནོ་བྷེལ་གཟེངས་རྟགས་འདི་ཕུལ་མེད་པ་ཡིན་ན་ཅིག་བོད་པའི་གི་གནད་དོན་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ད་མཚན་གནས་འོག་ལ་ཧ་ལས་པའི་གི་ད་ཅིག་མང་ཚོགས་ཀྱི་རྒྱབ་སྐྱོར་ཐོབ་བསྡད་ཡས་ལྷག་པར་དུ་གཞུང་མང་པོ་ཅིག་གི་རྒྱབ་སྐྱོར་ཐོབ་བསྡད་ཡས་ཀྱི་གནད་དོན་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ཡིན་ནའི་ནོ་སྦེལ་ཞི་བདེའི་གཟེངས་རྟགས་ཅིག་འདི་ད་ཕུལ་བའི་རྗེས་ལ། བོད་པའི་གི་གནད་དོན་འདི་ད་མི་དཀྱུས་མ་ཅིག་གི་རྒྱལ་སྤྱིའི་སྟེང་ལ་ཅིག་ད international level ཅིག་ཅིག་མ་ཅིག་བཀའ་མོལ་ཞུ་བའི་སྐབས་སུ་རང་བཞིན་གྱི་སྡིངས་ཆ་འདི་ལས་སླ་རུ། ཕྱིན་པའི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་ནས་ཅིག་བོད་མི་ངོ་ཤེས་ཡས་ཀྱི་ད་ཆུང་ཙག་ལ་བརྩིས་པ་ཡིན་ན་སོ་སོ་བོད་མི་ཡིན་ལབ་ན་མི་རིགས་གཞན་པ་ཅིག་ཧ་མ་གོ་དུས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མི་ཡིན་ཞེས་སོ་སོ་བཤད་ཡོང་དུས་འདི་གི་ཅིག་སོ་སོའི་གི་ངོ་བོ་འདི་རྒྱལ་སྤྱིའི་ནང་ལོགས་ལ་ངོ་སྤྲོད་བྱེད་ཡས་ལ་ཕན་ཐོགས་ཆེན་པོ་ཅིག་གྲུབ་ཡོད་རེད་ད་ག་ནང་བཞིན་ཅིག་རྒྱལ་སྤྱིའི་ད་ཨ་མི་རི་ཀ་གཙོས་པའི་གི་འཛམ་བུ་གླིང་གི་ད་དམངས་གཙོ་རེད་ད་སྟོབས་ཆེན་རྒྱལ་ཁབ་མང་པོའི་ནང་ལོགས་ལ་ཅིག། གང་ཟག་གོ་གནས་ཡོད་མཁན་རེད་ཅིག་ད་ཆེ་མཐོང་ཡོད་མཁན་རེད་ད་གློག་བརྙན་འཁྲབ་མཁན་རེད་གྲགས་ཅན་མང་པོ་ཅིག་གིས་བོད་པའི་གནད་དོན་ཐོག་ལ་རྒྱབ་སྐྱོར་གནང་ཡས་ཀྱིས་ད་ཁོར་ཡུག་འདི་ཤུགས་ཆེ་རུ་ཕྱིན་རྗེས་ཨ་ནི་བོད་པའི་གནད་དོན་འདི་ལ་རང་བཞིན་གྱི་རྒྱབ་སྐྱོར་འདི་ད་ད་ལྟའི་ཆ་ལ་ཨ་མི་རི་ཀ་རུ་མཚོན་པ་ཡིན་ན་གཞུང་གི་ནང་ལོགས་ལ་ཅིག་བཀའ་མོལ་ལྷུག་པོ་ཡོང་བ་མ་ཟད་ཨ་མི་རི་ཀའི་སྲིད་འཛིན་ངོས་ནས་བཀའ་མོལ་གནང་བསྡད་ཡས་ད་ད་ག་ནང་བཞིན་བོད་པའི་གི་གནད་དོན་དང་འབྲེལ་བྱས་ཅིག་ད། གཞུང་འབྲེལ་གྱི་ཐོག་ནས་ཁྲིམས་འཆར་དེ་འདྲ་གཏན་འབེབས་བྱུང་ཡས་ཀྱི་གནས་སྟངས་གྱུར་ཡས་འདི་ཡང་ད། མང་པོ་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ད། ཅིག་ཐབས་ལམ། དབུ་མའི་ལམ་གྱི་ཐབས་ལམ་འདི་ལ་བརྟེན་བྱས་ཡིན་པ་ཅིག་ངོས་འཛིན་བྱས་བསྡད་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི་ད་རེས་དུས་ཚོད་རྐྱེན་པས་ལེ་ཚན་འདི་དེ་གར་མཇུག་སྒྲིལ་ཞུ་གི་ཡིན། ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་ཅིག་ང་བསྟན་འཛིན་བདེ་སྐྱིད་ཡིན།